བཀྲ་ཤིས་བདེ་ལེགས་ང་རྡོ་རྗེ་དགྲ་འདུལ་ཡིན། རྒྱ་གར་གཞུང་གིས་གོ་ལའི་ནང་པའི་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་དང་པོ་དེ་ད་རྒྱ་གར་རྒྱལ་ས་ལྡི་ལི་ནང་ཉི་མ་གཉིས་ཀྱི་རིང་ཚོགས་གནང་ཡོད་རེད། ལྷན་ཚོགས་དེའི་ཐོག་རྒྱ་གར་གྱི་སྲིད་བློན་ན་རེན་དྲ་མོ་དྷི་མཆོག་གིས་དབུ་འབྱེད་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཉིན་གཉིས་པའི་གི་ཚོགས་མགོན་དུ་ཕེབས་གནང་ཡོད་པ་རེད། ཕྱིའི་རྒྱལ་ཁབ་སུམ་ཅུ་ཙམ་ནས་སྐུ་ཚབ་བརྒྱ་དང་བདུན་ཅུ་དོན་གཅིག་དང་རྒྱ་གར་ནང་གི་ད་ནང་པའི་ཆོས་ཚོགས་ཁག་གི་སྐུ་ཚབ་བརྒྱ་དང།

ད་ལི་འདི་རྒྱ་གར་གྱི་གོ་ལའི་གི་ལྷན་ཚོགས་ཐེངས་དང་པོ་དེ་ཞུས་བསྡད་ཀྱི་འདུག་ཨ་ནི་དེ་སྔོན་ལ་ད་ཅི་རྒྱ་གར་གྱི་ཅི་ག་རེ་ཟེར་དགོས་རེད་རྒྱལ་སྤྱི་ཡི་ནང་པའི་མཐུན་ཚོགས་ཟེར་ཡག་གི་དེ་འདྲ་ཅིག་སྔོན་ལ་ཅི་ཚོགས་པ་ཅིག་བཙུགས་གནང་པ་རེད་ཤག་དེ་ཕལ་ཆེར་ལོ་བཅུ་གྲངས་ཤིག་སྔོན་ལ་ཚོགས་གནང་རྗེས་ཨ་ནི་ད་ལྟ་ད་ལི་འདི་ལྷན་ཚོགས་དེ་ཐེངས་དང་པོ་རེད་བསྡད་འདུག་ཐེངས་དང་པོ་འདིའི་སྒང་ལ་ད་ཅི་གནས་ཚུལ་ཞིབ་ཕྲ་པོ་མ་འགྲོ་གོང་སྔོན་ལ་དང་པོ་དེ

གསལ་བསྒྲགས་བྱས་ཡོད་རེད། ལགས་སོ་ལགས་སོ། འདི་ནང་ལོགས་ལ་གཅིག་གནད་དོན་གཙོ་བོ་འདྲ་པོ་གཅིག་ག་རེ་འཁོད་ཡོད་རེད་ད་དོན་ཚན་བདུན་དེའི་ནང་ལོགས་ལ་ད་ད་ལྟ་རྒྱལ་སྤྱིའི་གི་རྒྱ་གར་གཞུང་གིས་དེ་འདྲའི་གི་ཅི་གོ་སྒྲིག་བྱས་པ་ཅིག་བྱས་ཨ་ནི་ད་ལྟ་རྒྱལ་སྤྱིའི་གི་ཅི་སྐུ་ཚབ་རྒྱལ་ཁབ་སུམ་ཅུ་ལྷག་ཙམ་ནས་ཕེབས་པ་ཅི་ཨ་ནི་གྲོས་ཚོགས་ག་རེ་ཟེར་དགོས་རེད་རྒྱ་གར་གི་ནང་ལ་ཡོད་བསྡད་པའི་གི་ཡང་ཅི་གཞུང་ཚབ་མི་སྣ་དེ་འདྲའི་གི་ཕེབས་ཡོད་པ་ད་ད་ལི་འདི་ཚོགས་ཆེན་འདི་གནད་འགག་ཆེན་པོ་ཞེ་པོ་ཅིག་རེད་འདུག་མཐའ་མའི་གི། ཅིག། དོན་ཚན་བདུན་ཅན་གཅིག་ཡོངས་ཁྱབ་གསལ་བསྒྲགས་འདྲ་པོ་བྱས་པ་ཡོད་ན། ཨ་ནི་འདི་ནང་གི་གནད་དོན་འདྲ་པོ་ཅིག་གཙོ་བོ་ཅིག་ག་རེ་འཁོད་ཡོད་རེད། ད་དོན་ཚན་བདུན་ནང་ལོགས་ལ་དང་པོ་དེ་དམིགས་ཡུལ་ཟེར་གྱི་ཡོད་རེད། གཉིས་པ་དེ་ཞི་བདེ་ཟེར་ཡག་བྱས་གསུམ་པ་དེ་ཨ་ནི། ཁོར་ཡུག། རྒྱུན་འཛིན། ཅེས་པའི་སྲུང་སྐྱོབ་དང་དེ་དང་འབྲེལ་བ་བྱས། ལྔ་པ་དེ། གསུམ་པ། བཞི་པ་དེ་དེ་ནི། འགྲོ་བ་མིའི་བདེ་འཇགས། བདེ་ཐབས། ཀྱི་ཐོག་ལ་གནད་དོན་བྱས། དེ་ནས། ལྔ་པ་དེ། ནང་པའི་གི། གནས་སྐོར་འགྲོ་ཡག་དང། ཨ་ནི། ནང་ཆོས་དང་འབྲེལ་བའི། རིག་གནས་ཤུལ་རྫས་དེ་ཚོ། ཅིག། གལ་ཆེན་པོ་བྱས་ནས་བདག་པོ་རྒྱག་ཡག་དང་དེ་འདྲའི་ཐོག་ལ་བྱས། ཨ་ནི། དྲུག་པ་དེ། ཅིག། ལྷན་ཚོགས་འདིའི་ནང་ལ་ཡང་གྲོས་བསྡུར་རབ་དང་རིམ་པ་མང་པོ་བྱུང་བའི་གྲུབ་འབྲས་ལ་ཡང། གནད་དོན་འདི་ཚོའི་ཐོག་ལ་ཡང། མ་འོངས་པ་ནས་ཡར་རྒྱས་འདི་འདྲ་འདི་འདྲ་བྱུང་ན་ཡག་པོ་འདུག་ཟེར་ཡག་ཅིག་ད་དགོངས་འཆར་འདོན་ཡག་བྱས། བདུན་པ་དེ། དཔལ་ནཱ་ལེནྡྲའི་ཆོས་བརྒྱུད་དང་འབྲེལ་བའི།

སྲིད་བློན་མོ་དྷི་གི་སྐབས་དེ་དུས་ཀྱི་གཏམ་བཤད་གཙོ་བོ་གནད་འགག་ཅན་དང་ནི་དེ་ནང་བཞིན་ཉིན་གཉིས་པའི་གི་ཚོགས་མགོན་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ཕེབས་པ་དེ་ཚོ་ཚང་མ་ད་གསར་འགྱུར་བརྒྱུད་ལམ་ཁག་གི་ཡོངས་གྲགས་གི་འདྲ་པོ་ཅིག་ཁྱབ་སྤེལ་བྱས་བསྡད་ཀྱི་འདུག་དེ་ཡིན་དུས་ད་ཁྱེད་ཀྱི་ལྷན་ཚོགས་འདི་གི་གོ་སྒྲིག་གི་འགན་ཁུར་མི་སྣ་བ་དེ་འདྲ་ཅིག་ཡིན་དུས་སྐབས་སུ་ཀྱི་ཕྱོགས་བསྡོམས་ནས་ད་ལིས་ཀྱི་ལྷན་ཚོགས་འདི་ག་འདྲ་འདྲ་པོ་ཅིག་བྱུང་སོང་ལྷན་ཚོགས་ཐེངས་དང་པོ་དེ་གི་ཉམས་མྱོང་འདི་ག་འདྲ་འདྲ་པོ་ཅིག་བྱུང་ཡོད་ན།

ཡང། ར་ཤི་ཡ་དང་ཡུཀ་རེན་གྱི་དམག་འཐབ་དང་འབྲེལ་བའི་སྒོ་ནས་ཨ་ནི་འཛམ་བུ་གླིང་འདི་ཧ་ལམ་ཧ་ལམ་མ་གཏོགས་ཅིག་གི་ཤོག་ཁག་གཉིས་ལ་ཡ་བགོ་བཤའ་ཐེབས་ནས་ཨ་ནི་ཕན་ཚུན་ཡ་གཅིག་གིས་གཅིག་ལ་ཡ་ཨ་ནི་དགྲ་རྒྱབ་བྱེད་ཡ་དང་གཅིག་གིས་གཅིག་ལ་ཡ་ཁ་གཏད་བྱེད་དེ་ཡ་རིམ་པ་འདི་འདྲའི་གཅིག་གི་ཐང་གནས་ཚུལ་གཅིག་ཡོང་གི་ཡོད་རེད། དེ་རེད་ད་དེའི་དམག་འཐབ་དེ་ཕྱིན་ཆད་འགོ་བཙུགས་ནས་ལོ་གཅིག་ལྷག་འགྲོ་ཚར་བ་རེད། བརྩིས་བྱས། ཨ་དེ་ནས་ད་ད་ད་དམག་འཐབ་དང་དེ་ནས་ཏོག་དབྱིབས་གཅིག་གི་ནད་ཡམས་དང་འབྲེལ་བའི་སྒོ་ནས་ཨ་ནི་འཛམ་བུ་གླིང་སྤྱི་ཡོངས་ལ་ཡ་ཨ་ནི་དཔལ་འབྱོར་ཉམས་རྒུད་ཀྱི་གནས་སྟངས་ཤིག་ཨ་ནི་དེ་འདྲས་ཅིག་ཡོང་གི་ཡོད་རེད། ཨོ་དེ་ཡང་ང་ཚོ་འདི་འགྲོ་བ་མིའི་རིགས་སྤྱི་ཡོངས་ལ་ཡ་ཨ་ནི་གཅིག་གི་ཕན་གནོད་ཤུགས་ཆེན་པོ་འདྲེན་ཡག་གི་ལས་འགུལ་གནས་ཚུལ་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་དེ་ནས་ད་ད་གལ་ཆེ་ཤོས་གཅིག་གཅིག་གི་གོ་ལའི

དོན་གནད་གལ་ཆེན་པོ་ཤ་སྟག་ཆགས་འདུག་ད་དེའི་ཐོག་ལ་ཨ་ནི་ད་ཅིག་མི་གང་ག་གིས་བསམ་བློ་བཏང་ནས་ཁྱད་པར་དུ་ཡང་ད་ཅིག་ཤེས་ཡོན་ཅན་དང་ཨ་ནི་སྤྱི་ཚོགས་ནང་ལོགས་ལ་ཡ། ཆོས་ཕྱོགས་ཀྱི་དབུ་ཁྲིད་ཀྱི་ཨ་ནི་མཚན་གནས་ཡོད་མཁན་དང་ཨ་ནི་འགན་ཁུར་ཡོད་མཁན་དེ་སྐད་ཚུ་རུག་རུག་བྱས་ནས་ཨ་ནི་གནད་དོན་དེ་ཚོའི་ཐོག་ལ་ཡ་ཕན་ཚུན་གྲོས་བསྡུར་སྦྱང་བཤད་གནང་ནས་ཨ་ནི་ཅིག་ཐུན་མོང་གི་ད་ཅིག་ག་རེ་ཟེར་དགོས་རེད། ངེས་ཤེས་ཡོད་པའི་གནད་དོན་དེ་འདྲས་ཅིག་འདིའི་ཐོག་ལ་ང་ཚོ་ལས་ཀ་བྱས་ན་ཡག་པོ་འདུག་ཟེར་དེ་འདྲས་ཅིག་གི་ཡོང་ཡས་ཀྱི་ཐབས་ཤེས་འདི་འབད་བརྩོན་ཞུས་ཡོད་པ་རེད་འདི་སྤྱི་བཏང་གི་ཆ་ནས་བྱས་པ་ཡིན་ན་ཧ་ཅང་གི་ཅིག་གི་གྲུབ་འབྲས་མཐོན་པོ་དང་ཨ་ནི་སྤུས་ཚད་ལྡན་པ་ཨ་ནི་ཡག་པོ་ཞིག་བྱུང་སོང་བསམ་དྲན་གྱི་ཡོད། ལ་སོ། ཁྱེད་རྣམ་པ་ཚོ་གི་གསལ་བསྒྲགས་འདི་ནང་ལོགས་གསལ་བ་ལྟར་ད་ལོའི་ཚོགས་འདུ་འདི་གི་དམིགས་ཡུལ་གཙོ་བོ་དེ་ད་ནང་པའི་གི་ལྟ་གྲུབ་ལག་ལེན་གནང་བ་གི་བརྒྱུད་ནས

ད་ལྟ་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ཅིག་ཕེབས་ཡོད་རེད་ཨ་ནི་མོ་ཌི་གིས་དབུ་འབྱེད་ཀྱི་ཐོག་ལ་ད་ཅི། ཅིག་གསུང་བཤད་གལ་ཆེན་པོ་ཞིག་གནང་ཡོད་རེད་ཨ་ནི་ད་དེ་གསུང་བཤད་དེ་ནང་ལོགས་ལ་ཅིག་བལྟ་ཡོང་དུས་དཔེར་ན་ད་ཅི། རྒྱ་གར་དེ་ཨ་ནི་ཅི། ནང་པ་སངས་རྒྱས་པའི་དར་ས་གི་ཡུལ་ཅིག་དང་ཨ་ནི། སངས་རྒྱས་བཅོམ་ལྡན་འདས་འཁྲུངས་ས་གི་ཡུལ་ཟེར་གི་དེ་འདྲས་ཀྱི་ད་ཅི་རྒྱ་གར་གི།

ཐུན་མོང་གི་ཐོག་ནས་ཀྱི་ཚང་མས་མོས་མཐུན་ཡོད་པའི་ཀྱི་དེ་འདི་འདྲ་བོ་ཞིག་རེད་འདུག་ཡ་ཡང་ཅི། བསམ་ཚུལ་མ་མཐུན་ཡ་དེ་འདྲ་ཡོང་གི་ཡོད་ན།
རྡོ་རྗེ་དགྲ་འདུལ་ལགས་ལ་ཞུ་ཡ་ལ་ཡ། ཨ་ནི། རྒྱ་གར་གཞུང་གི་ལྟ་སྟངས་ཀྱི་ངོས་ནས་བྱས་པ་ཡིན་ན། ད་གཟིགས་སྟངས་དེ་འདི་ཡོད་རེད། ད་འཛམ་བུ་གླིང་འདིའི་ནང་ནི། ཆོས་ལུགས། གྲགས་ཅན་གྱི་ཆོས་ལུགས། ཁག་མི་འདྲ་བ་ལྔ་དྲུག་དེ་འདྲའི་རྩིས་ཡག་གི་ལུགས་སྲོལ་ཅིག་ཡོད་རེད། དེའི་ནང་ལོགས་ནས་ཡ། ནང་པ། ནང་ཆོས་ཟེར་ཡ་དེ། རྒྱ་གར་གྱི། རྒྱལ་ཁབ་འདིའི་ནང་ལོགས་ལ་ས་སྐྱེས་རྡོ་སྐྱེས་ཀྱི། ཆོས་ལུགས་ཅིག་ཡིན་པ་ཅིག་ངོས་ལེན་བྱེད་ཀྱི་ཡོད་རེད། ད། ད་རྒྱ་གར་གྱི་རྒྱལ་ཁབ་འདིའི་ནང་ལོགས་ལ་ས་སྐྱེས་རྡོ་སྐྱེས་ཀྱི་ཆོས་ལུགས་དེ་ཉུང་ཤས་ཅིག་རེད། བྱས་ཙང་ད་འདིའི་ནང་ལོགས་ལ་ནང་ཆོས་འདི་ཨ་ནི་ས་སྐྱེས་རྡོ་སྐྱེས་ཀྱི་ཆོས་ལུགས་ཀྱི་ཡིན་པ་ཙམ་མ་ཚད་ཨ་ནི་དེ་རྒྱ་གར་གྱི་ཕྱི་ལོགས་རྒྱལ་ཁབ་མང་པོ་ཅིག་གི་ཨ་ནི་རྒྱལ་ཁབ་རང་གི་ཆོས་ལུགས་ཡིན་པ་ངོས་ལེན་བྱས་ནས་ཨ་ནི་ཅིག་ཕ་གི་དེ་འདྲའི་ཅིག་གི་ཨ་ནི་མཐོང་ཆེན་པོ་ཅིག་བྱས་བསྡད་ཡ་དང་ཨ་ནི་ད་ག་ནང་བཞིན་རྒྱ་གར་གྱི་ཕྱི་ལོགས་ལ་རྒྱལ་ཁབ་རང་གི་ངོས་ལེན་ཆོས་ལུགས་ཡིན་པ་ངོས་ལེན་མ་བྱས་ན་ཡང་ཨ་ནི་ཅིག་ཆོས་ལུགས་དེ་ཡ་ཅིག་ཕ་གི་རྒྱུན་འཛིན་བྱེད་མཁན།

དང། ཨ་ནི་ངོས་ལེན་བྱེད་ཡ་དེ་གས་དེ་མང་ཆེ་ཡ་དེ་གནས་བརྟན་སྡེ་པ་དང་འབྲེལ་བ་ཡོད་མཁན་ཤ་སྟག་ཅིག་རེད། ད། ཅིག་རྡོ་རྗེ་ཐེག་པ་དང་འབྲེལ་བ་ཡོད་མཁན་གྱི་ནང་པའི་རྒྱལ་ཁབ། ད། འབྲུག་དེ་ད་སྨོས་མེད་འདྲ་བོ་ཅིག་རེད། ད་དེ་ནས། སོག་པོ་དེ། ད་ཁོ་རང་ཚོས་ཅིག་ཕ་གི་བཅའ་ཁྲིམས་ཀྱི་ཐོག་ནས་བྱས་པ་ཡིན་ན་ཨ་ནི་ཆོས་ལུགས་རིས་མེད་ཀྱི་རྒྱལ་ཁབ་བཟོ་འདྲ་ཅིག་ཡིན་པའི་བཟོ་འདྲ་འགྲེལ་བཤད་དེ་འདྲ་ཞིག་རྒྱག་གི་འདུག་རྩ་བའི་ད་མི་འབོར་གྱི་ཆ་ནས་བྱས་པ་ཡིན་ན་ད་ཁོ་རྡོ་རྗེ་ཐེག་པའི་ཆོས་ཉམས་བཞེས་གནང་མཁན་འདི་ད་ཕོན་ཆེ་ཤོས་ཆགས་ཀྱི་ཡོག་རེད། བྱས་ཙང་ད་དེ་འདྲས་ཆགས་ཀྱི་འདུག་བྱས་ཙང་ད་དེ་མ་ཡིན་པའི་ད། ནང་པ་ཕོན་ཆེན་པོ་ཡོད་མཁན་འདི་ལ་རྒྱ་ནག་དང་དེ་ནས་ཐེ་ཝན་དང་དེ་ནས་སེང་ག་པུར་མ་ལེ་ཤི་ཡ་ཨིན་དྲོ་ནེ་ཤི་ཡ་ད་དེ་འདྲས་ཀྱི་གཅིག་གི་གཅིག་ལྷོ་ཤར་ཨེ་ཤི་ཡའི་ཁུལ་ལ་རྒྱལ་ཁབ་མང་པོ་ཞིག་འདུག་ཀྱི་ཡོག་རེད། བྱས་ཙང་ད་དེ་གས་དེ་གང་ག་ཨ་ནི། ཕན་ཚུན་འབྲེལ་མཐུད་བྱེད་ཡས་ཀྱི་ཐབས་ལམ་ཅིག་ཨ་ནི་ནང་ཆོས་ཀྱི་ཐོག་ནས་སྡིངས་ཆ་ཅིག་བསྐྲུན་ནས་ཨ་ནི་ཕན་ཚུན་འབྲེལ་མཐུད་བྱེད་ཡས་ཅིག་གོ་སྐབས་ཅིག་ཡོང་གི་ཡོད་རེད། བྱས་ཙང་འདི་ཡིན་དུས་ང་ཚོའི་ད་རེས་ཀྱི་ཚོགས་འདུ་འདིའི་ནང་ལོགས་ལ་ཡང་ཨ་ནི། ཅིག། ད་གིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་གསུངས་པ་ནང་བཞིན་བྱས་ནས་སྤྱིར་བཏང་གི་ཨ་ནི་རྒྱལ་ཁབ་སུམ་ཅུ་སོ་གྲངས་ཅིག་ནས་ཨ་ནི་སྐུ་ཚབ་འཐུས་མི་ཕེབས་གནང་ཕེབས་གནང་ཡོད་རེད། ད་དེའི་ནང་ལོགས་ནས་ད་སྐུ་ཚབ་འཐུས་མི་གནད་ཡོད་གལ་ཆེན་པོ་དེ་འདྲས་ད་དཔེར་ན། འབར་མ་ནས་ཕེབས་ཡོད་རེད། ཨ་ནི་ཤི་རི་ལང་ཀ་ནས་ཕེབས་ཡོད་རེད། ཨ་ནི་འབྲུག་ནས་ཕེབས་ཡོད་རེད། ཨ་ནི་སོག་པོ་ནས་ཕེབས་ཡོད་རེད། དེ་ནི་བྷིཡེད་ནམ་ནས་ཕེབས་ཡོད་རེད། དེ་ནི་བཱང་ལ་དེཤ་ནས་ཕེབས་ཡོད་རེད། བྱས་ཙང། ཨ་ནི། ཅིག། བལ་ཡུལ་ནས་ཕེབས་ཡོད་རེད། ཨ་ནི་ད། རྒྱ་གར་ནས་ད་མ་ཡིན་ཅི་ཡིན་རེད་ང་རང་ཚོ་མང་པོ་ཅིག་རེད་ཕེབས་ཡོད་རེད་བ། བྱས་ཙང་འདི་འདྲས་ཡིན་དུས་འདི་ཚོ་ད། གནད་ཡོད། ཅིག་ཕ་གི་ཧ་ཅང་གི་ཚད་མཐོ་པོ་དང། ད་ཡང། འབྲིང་རིམ་གྱི། ཅིག། སྐུ་ཚབ་རྣམ་པ་མང་པོ་ཞིག། ཡང་དེ་མ་ཡིན་པའི་རྒྱལ་ཁབ་མང་པོ་ཅིག་ནས་ཕེབས་ཡོད། བྱས་ཙང་དེ་དང་འདི་ཡིན་དུས་བསྟན་པ་ལ

ད་ཅིག་མཉམ་ཞུགས་བྱེད་ཀྱི་ཡོད་མ་རེད། ཅི་གང་ཟེར་ན་རྒྱ་ནག་གིས་ད་ཅིག་ནང་ཆོས་དེ་ཁོ་རང་ཚོ་གི་འཇམ་པོའི་སྟོབས་ཤུགས་དེ་ཕར་ཚུར་ཁྱབ་སྤེལ་བྱེད་ཡག་གི་ཐོག་ལ་བེད་སྤྱོད་བཏང་གི་ཡོད་པ་དཔེར་ན་ཤང་ཧའེ་གི་མཉམ་འབྲེལ་སྒྲིག་འཛུགས་དེ་གི་ཡང་ཚོགས་འདུ་དེ་འདྲ་གི་སྐབས་སུ་ནང་པའི་གི་མཁས་པ་དེ་ཚོ་ལྷན་འཛོམས་བྱས་བྱས་ནས

ཨ་ནི་འཛམ་བུ་གླིང་འདིའི་ནང་ལོགས་ལ་ཡ། ནང་ཆོས། དར་སྤེལ་བཏང་ཡག་དང་ནང་ཆོས་ཁྱབ་སྤེལ་བྱེད་ཡག་གི་ཐོག་ལ་ང་ཚོ་དཀའ་ངལ་ག་རེ་འཕྲད་ཀྱི་འདུག། འོ་ད་འདི་དཀའ་ངལ་འདི་གའི་འདི་ཨ་ནི་སེལ་ཐབས། ག་འདྲེ་བྱེད་དགོས་ཀྱི་རེད། འོ་འདི་འདྲེ་ཡོང་གི་ཡོད་རེད་ད་འདི་ཏོག་ཙམ་ཅིག་གི་ཡང་གནས་ཚུལ། ཏོག་ཙམ་མི་འདྲ་བ་འདྲ་བོ་ཞིག་རེད། ད་དེ་མ་ཡིན་པའི་རིགས་ཀྱང། གོང་ས་ཆེན་པོ་མཆོག་གིས་ཨ་ནི། འཛམ་བུ་གླིང། ཅིག་ཕ་གི་སྤྱིའི། ཞི་བདེ་བསྐྲུན་ཐབས་དང། ད་ག་ནང་བཞིན། འགྲོ་བ་མིའི་རིགས་སུ་གཏོགས་པ། ཡོངས་རྫོགས་ལ། བྱམས་བརྩེ་དང། ཅིག་གར་ཐུགས་རེ། སྙིང་རྗེ་གི་བསླབ་བྱ། ཁྱབ་སྤེལ་བཏང་ཡག་གི་ཐོག་ལ། དམིགས་བསལ་གི་མཛད་རྗེས་ག་རེ་ཡོད་མེད། ཅིག། ནང་ཆོས། གི་ཐོག་ལ། དམིགས་བསལ་གི་མཛད་རྗེས་ག་རེ་ཡོད་མེད། དེ་ཡང་ང་ཚོས་བརྗོད་གཞི་ཅིག་བཞག་ཡོད་རེད། དེ་ཡིས་མཚོན་པའི། དེ་ཡང། ཅིག། གར་ཐུགས་རེ། ནང་པའི་གི་རིག་གནས་ཤུལ་རྫས་ད་ཕོན་ཆེན་པོ་ཅིག་ཡོང་བསྡད་ཀྱི་ཡོད་རེད་རྒྱལ་ཁབ་མང་པོ་ཅིག་ནང། དེ་ནས་རང་མེད་ནང་པའི་རིག་གནས་ཤུལ་རྫས་གི་ཆ་ནས་བྱས་པ་ཡིན་ན་ཅིག་ཁ་ཆེའི་རྒྱལ་ཁབ་མང་པོ་ཅིག་ལ་ད་ལྟའི་ཆ་ལ་ཡང་ནང་པའི་རིག་གནས་ཤུལ་རྫས་མང་པོ་ཅིག་ཡོང་སྡི་གི་ཡོད་རེད། དེ་ཚོའི་ཐོག་ལ་ཡང་ཅིག་ཕ་གིའི་རིག་གནས་ཤུལ་རྫས་དེ་གི་དེ་སྔོག་བཤེར་བྱེད་སྟངས་དང། སྲུང་སྐྱོབ་བྱེད་སྟངས་དང། བདག་ཉར་བྱེད་སྟངས་དང་དེ་འདྲའི་གི་སྐོར་ལ་བགྲོ་གླེང་ཡོང་བསྡད་ཀྱི་འདུག་དེས་མཚོན་པའི་ནང་པའི་གི་ནང་ཆོས་དར་ཁྱབ་འགྲོ་སྟངས་གི་ཨ་ནི་རྒྱལ་རབས་དང་ལོ་རྒྱུས། དེ་ལ་ཡང་ཨ་ནི། རིམ་པས་རིམ་པས་ཀྱིས། ག་རེ་ཟེར་དགོས་རེད་རིག་གནས་ཤུལ་རྫས་གསར་པ་མང་པོ་ཐོན་ཡོང་དུས་ཨ་ནི། སྔར། ཡོད་བསྡད་པའི་ཨ་ནི། ལོ་རྒྱུས་དེ་དེ་ག་ལ་ཡ། ཨ་ནི། སྣོན་པ་བརྒྱབ་ནས་ཡང་ལོ་རྒྱུས་བཤད་སྟངས་གསར་པ་དེ་འདྲའི། ཐོན་ཡག་དེ་འདྲའི་ཡོང་བསྡད་ཀྱི་ཡོད་རེད་ད་འདི་རྡོ་རྗེ་དགྲ་འདུལ་ལགས་གསལ་པོ་མཁྱེན་གྱི་རེད། དཔེར་ན་ཆ་བཞག་ན། ཏུན་ཧོང་གི་ཡིག་ཆ་ལ་བརྟེན་ནས་བོད་ཀྱི་ལོ་རྒྱུས་ལ་ཡང་འགྲེལ་བཤད་བརྒྱབ་སྟངས་གསར་པ་དེ་འདྲའི་ཡོང་སྡོད་ཀྱི་ཡོད་རེད་བ། དེས་ན་དེ་དང་དེ་མཚུངས་ཀྱི་རིགས་གཅིག་ཨ་ནི་རིག་གནས་ཤུལ་རྫས་དེ་ཚོ་ལ་བརྟེན་ནས་ཡང་ཡོང་སྡོད་ཀྱི་འདུག་བྱས་ཙང། དེ་ཚོའི་རིགས་དེ་བགྲོ་གླེང་བྱེད་ས་ཀྱི་གཞི་རྩ་འདྲ་བ་བྱས་ཙང་བགྲོ་གླེང་བྱེད་ཡག་གི་རྩ་བའི། ཉི་མ་གཉིས་ལ་ཡང་བགྲོ་གླེང་བྱེད་ཡག་གི་བརྗོད་གཞི་ཁག་མི་འདྲ་བ་བརྒྱད་ཡོད་རེད། ཁག་མི་འདྲ་བ་བརྒྱད་ཀྱི་སྒང་ལ་ཨ་ནི། གཅིག་ཕ་གི་མཁས་དབང། ཅིག་གི་ཉམས་ཞིབ་པ་འོ་ད་དེ་འདྲས་ཅིག་ཕ་གི་བརྗོད་གཞི་རེ་རེའི་སྒང་ལ་བཞི་བཞི་གི་ཨ་ནི་གསུང་བཤད་དང་དཔྱད་རྩོམ་སྒྲོག་གནང་བྱས་ད་ཁྱོན་བསྡོམས་ནས་ཨ་ནི་གསུང་བཤད་དཔྱད་རྩོམ་གནང་མཁན་སུམ་ཅུ་སོ་གྲངས་ཅིག་བྱུང་ཡོད་རེད་བྱས་ཙང་འདི་ཅིག་ཡག་པོ་ཞིག་ད་བྱུང་སོང་བསམ་དྲན་གྱི་ཡོད། ལགས་སོ་ལགས་སོ། ད་འདི་འདི་ག་རེ་བྱུང་ཡོད་མེད་ཞིབ་ཕྲ་པོ་ཅིག་ཁྱེད་རྣམ་པ་ཚོ་ཕ་གི་གོ་སྒྲིག་བཞེས་མཁན་ཡིན་དུས་ཅིག་མཁྱེན་གྱི་ཡོད་རེད་ང་ཚོའི་ངོས་ནས་ཀྱི་ད་ད་ལྟ་ཅི།

སྤྱི་བཏང་གི་ད། ནང་པའི་གནས་ཆེན་ཁག་ཟེར་ཡ་དེ་སྤྱི་བཏང་ནས་ཁྱབ། ཁྱབ་ཆེན་པོ་ཞེ་པོ་ཅིག་རེད་བཞག། ནང་པའི་གནས་ཆེན་ཁག་དེ། ད་ལྟའི་ཆ་ལ་ད་དེ་ཁ་ཆེའི་རྒྱལ་ཁབ་མང་པོ་གཅིག་ལ་ད། སྔར་གྱི་ནང་པའི་སྲོལ་རྒྱུན་གྱི་གནའ་བོའི་གནས་ཆེན་ཁག་མང་པོ་ཞེ་པོ་ཅིག་ཐོན་བསྡད་ཀྱི་ཡོད་རེད། ད། རྒྱལ་ཁབ་ཁ་ཤས་ཀྱིས་ཨ་ནི་དེ་ལ་ཡ་གཅིག་ཕ་གི་ཆེད་དུ་མངགས་ནས་ཨ་ནི་དེ་ཡ་སྔོག་བཤེར་བྱེད་ཡ་ད་དེ་ཚོ་ཡ་ཨ་ནི་གཅིག་ག། ག་རེ་ཟེར་དགོས་རེད། ད་ཅིག་བར་ཆད་དང་སྟངས་ཆད་དུག་ཆད་ཨ་ནི་རྐྱེན་ངན་དེ་འདྲའི་ཡོང་གི་ཡོད་རེད། ད་ཡང་རྒྱལ་ཁབ་ཁ་ཤས་ཅིག་གི་མི་འབོར་འདི་གའི་མི་འབོར་གྲངས་མང་བ་དེ་ཆོས་བརྒྱུད་ཆོས་ལུགས་གཞན་དག་ཡིན་པ་ཡིན་ན་ཡང་འདི་སོ་སོའི་ས་གནས་དེ་ལ་ཡོད་པའི་གནའ་བོའི་རིག་ཤུལ་རིག་གནས་ཤུལ་རྫས་གལ་ཆེན་པོ་ཞིག་བརྩིས་ནས་ཡང་དེ་བདག་པོ་ཡག་པོ་རྒྱབ་ཡས་དེ་འདྲའི་ཡོང་གི་འདུག་བྱས་ཙང་དེ་རྣམ་པ་སྣ་ཚོགས་ཀྱི་ཡོང་གི་འདུག་ཡིན་ན་ད་ང་ཚོ་ནང་པའི་ངོས་ནས་བྱས་པ་ཡིན་ན་ད་རིག་གནས་ཤུལ་རྫས་དེ་གས་དེ་ང་ཚོའི་གལ་ཆེན་པོ་ཞེ་པོ་ཅིག་ཡིན་པ་དང་དེའི་གི་དེ་དང་འབྲེལ་བའི་སྒོ་ནས་ཨ་ནི་ནང་ཆོས་ཀྱི་ཅིག་ལོ་རྒྱུས་དེ་གས་དེ་ཨ་ནི་ཁ་གསལ་པོ་ཨ་ནི་ཅིག་ཕ་གིས་ར་སྤྲོད་ཅིག་ཕ་གིས་དཔང་དཔང་རྟགས་དང་བཅས་པ་བྱས་ནས་བསྟན་རྒྱུ་ཡོད་པ་ཅིག་སྤུས་དག་པོ་ཅིག་ཆགས་ཀྱི་ཡོད་པ་ཡིན་ཙང་ཨ་ནི་ཅིག་སྔར། རིག་གནས་ཤུལ་རྫས་ཅིག་ཕ་གིས་སྔོག་བཤེར་བྱས་ནས་ཐོན་ཚར་བ་དེ་གའི་རིགས་བདག་སྤྲོད་ཡག་པོ་བྱེད་ཡ་དང། ཨ་ནི་ད་ལྟ་བར་དུ་ཡང་ད་ལྟ་ཡིན་ན་སྔོག་བཤེར་བྱས་མ་བྱས་མ་ཚར་བ་མང་པོ་གང་ལ་གང་འཚམ་ཅིག་ཡོད་རེད་དེ་གས་དེ་ཡིན་ན་རིམ་པས་རིམ་པས་སྔོག་བཤེར་བྱས་ནས་དེ་གས་དེ་ཡང་ཨ་ནི་ཅིག་ཕ་གིས་བདག་པོ་ཡག་པོ་རྒྱབ་དགོས་ཡ་དང། ད་དེ་འདྲས་ཀྱི་གནད་དོན་ལ་བརྟེན་ནས་ང་ཚོས་བརྗོད་གཞི་དེ་གས་དེ་བཞག་དགོས་ཀྱི་ཡོད་རེད། ལགས་སོ་ལགས་སོ། ད་ལྟ་ད་ལི་སིརི་ལང་ཁ་གི་ཁོ་རང་ཚོ་གི་སྐུ་ཚབ་ཕེབས་ནི་དེ་ཚོ་གཞུང་འབྲེལ་གི་ཡིན་ན་ག་འདྲི་ལྟ་བུ་ཅི་ཡིན་ན་སིརི་ལང་ཁ་དེ་སྤྱིར་བཏང་ཡང་ཅིག་ནང་པའི་རྒྱལ་ཁབ་ཆེན་པོ་ཅིག་རེད་དེ་ཤོད་རེད་ད་ཡིན་ན་རྒྱ་ནག་ལ་བསྟུན་མཁན་ཅིག་ད་ཁོ་རང་ཚོ་གི་དེ་ཅིག་བྱས་བསྡད་མཁན་ཅིག་རེད་སིརི་ལང་ཁ་གི་སྐུ་ཚབ་དེ་ཚོ་སྐོར་ལ་ཅིག་བཀའ་མོལ་བྱོས་དང། ད་རེས་ཕེབས་བསྡད་པའི་ཤྲཱི་ལང་ཀ་གི་སྐུ་ཚབ་དེ་སྤྱིར་བཏང་མ་ཧཱ་ནཱ་ཡཱ་ཀ་ཅིག་རེད། མ་ཧཱ་ནཱ་ཡཱ་ཀ་ཟེར་དུས་ཙམ་པ་ཁོ་རང་ཚོའི་རྒྱལ་ཁབ་དེའི་ནང་ལོགས་ལ་ཡང་ཅིག་ཕ་གི་ནང་ཆོས་ཀྱི་དབུ་ཁྲིད་ཆེ་བའི་གྲངས་ཅིག་རེད། ཨ་ནི་ཁོ་རང་ད་ལྟ་དེ་ཕེབས་བསྡད་པ་དེ་ཝ་སྐ་དུ་ཝེ་མ་ཧཱ་ནཱ་ཡཱ་ཀ་ཞུ་གི་ཡོད་རེད། ཁོང་རང་ད་ལྟ་དེ་ཤྲཱི་ལང་ཀ་ནང་ལོགས་ལ་ཡང་ནང་གསེས་ཀྱི་ཆོས་བརྒྱུད་མི་འདྲ་བ་མང་པོ་ཅིག་ཡོད་རེད། དེའི་ནང་ལོགས་ནས་ད་ལྟ། Amarapura-Nikaya ཟེར་ཡ་དེ་གི་ཆོས་བརྒྱུད་དེ་ནི Mahanayak ཅིག་རེད་ད། ཆོས་བརྒྱུད་དེའི་ནང་ལོགས་ལ་ཡང Mahanayak མང་པོ་ཅིག་ཡོང་སྡོད་ཀྱི་ཡོད་རེད། བྱས་ཙང། དེ་འདྲའི་ཅིག་ཡིན་པ་ཡིན་དུས་ཙམ་པ་ལ་ད་དེ། རྒྱལ་ཁབ་ཁོ་རང་རང་གི་རྒྱལ་ཁབ་རང་གི་ཨ་ནི་ཅིག་ཕ་གི་ཆེད་མངགས་སྐུ་ཚབ་བཏང་བའི་གྲངས་ལ་བལྟས་སེ་འགྲོ་ཡ་དེ་ཁག་པོ་ཅིག་ཡིན་པ་འདྲ་ཤྲཱི་ལང་ཀ་ནང་ལོགས་ལ་ཡང། ཆོས་ཕྱོགས་གི་དབུ་ཁྲིད་དེ་གས་དེ་ལ་ཡང་ནང་གསེས་གི་དབྱེ་འབྱེད་མང་པོ་ཅིག་འདུག། ཁོ་རང་ཚོའི་རྒྱལ་ཁབ་ཀྱི་ཆབ་སྲིད་དང་སྔར་གྱི་སྲོལ་རྒྱུན་གྱི་འགྲོ་སྟངས་ཀྱི་ཆ་ནས་དེ་ལ་ཡང་ནང་གསེས་ཀྱི་དབྱེ་འབྱེད་མང་པོ་བྱས་ནས། ཨ་ནི་རིགས་ཁ་ཤས་ལ་ཡང་རྒྱལ་ཁབ་ཀྱི་ཧ་ཅང་དམིགས་བསལ་གྱི་མཐོང་ཆེན་བྱེད་ཡ་དང་རིགས་ཁ་ཤས་ལ་ཡང་ཁོ་ཅིག་ཕ་གི་མ་ཧཱ་ནཱ་ཡཱ་ཀ་དང་དེ་འདྲས་ཀྱི་མཚན་ཡོད་རེད་དེ་ཨ་ནི་མ་གཅིག་གི་གཞན་དག་དང་འདྲ་བའི་མཐོང་ཆེན་མི་བྱེད་ཡ་དེ་འདྲས་ཀྱི་རྣམ་པ་དབྱེ་བ་ཅིག་ཡོང་སྡོད་ཀྱི་འདུག། ལྡི་ལི་གི་ལྷན་ཚོགས་དེའི་ཐོག་ལ་ཡང་ཅི་རྒྱ་གར་གྱི་བརྒྱུད་ལམ་ཁག་ལ་དེ་འདྲའི་ཐོན་ཁུངས་དེ་དངོས་སུ་ག་འདྲི་བྱུང་ཡང་ན་གང་ཞེས་བརྒྱུད་ལམ་ཁག་ལ་ཅི་རྒྱ་གར་ལ་ཡོད་པའི་གི་གཞུང་ཚབ་དེ་འདྲི་གི་མི་སྣ་སུམ་ཅུ་ཙམ་ཅིག་གཞུང་ཚབ་སུམ་ཅུ་ཙམ་ཅིག་ཡས་ཅི་ད་ལྟ་ལྷན་ཚོགས་དེའི་ཐོག་ལ་བཅར་ཡོད་རེད་ཟེར་ཡ་གི་དེ་འདྲི་ཡང་ཅི་བརྒྱུད་ལམ་ཁག་ཐོན་གི་འདུག་དེ་དངོས་གནས་རེད་པས་དེ་ཡིན་ན་ཡང་གཞུང་ཚབ་དེ་ཚོ་བཅར་ཡོད་དུས་ཡང་ཅི་ཆབ་སྲིད་གི་ཡང་ཅི་གནད་འགག་འདྲ་པོ་ཅིག་ཆགས་འགྲོ་གི་ཡོད་རེད་ལྷན་ཚོགས་དེ་རང་བཞིན་མེད་པས། ད་ལྟ་དེ་གཞུང་ཚབ་ད། མང་པོ་ཞེ་པོ་ཅིག་མཉམ་ཞུགས་གནང་ཡོད་ཟེར་དེ་བདེན་པ་རེད། ད། ང་རང་རང་གིས་དངོས་སུ་མཐོང་པ་དེ་གཞུང་ཚབ་རྣམ་པ་ཕལ་ཆེར་ཕལ་ཆེར། བརྒྱད་དགུ་ཅིག་དངོས་སུ་རང་མཐོང་བྱུང། ད་ཡང། ཅིག་དེ་མ་ཡིན་པ་གཞན་དག་དེ་འདྲ་ངས་ངོ་མ་ཤེས་པ་དེ་འདྲ་ཡོང་སྲིད་ཀྱི་རེད་བ། བྱས་ཙང་འདི་ཡིན་དུས་གཞུང་ཚབ་རྣམ་པ་དེ་ག་དེ་མང་ཆེ་བ་དེ། ད། ནང་ཆོས་དང་འབྲེལ་བ་ཡོད་བསྡད་པའི་རྒྱལ་ཁབ་དེ་ཚོ་གི་གཞུང་ཚབ་རེད་ཤག་ཨ་ནི། རྒྱལ་ཁབ་ཁ་ཤས་ད་ག་རེ་ཟེར་དགོས་རེད། ད་ལྟའི་ཆ་ལ། མི་འབོར་གྱི་ནང་ལོགས་ལ་ནང་པ་དེ་ཙམ་མང་པོ་མེད་པ་ཡིན་ན་ཡང། ཨ་ནི། ཁོ་རང་ཚོའི་རྒྱལ་ཁབ་ནང་ལོགས་ལ་ཡང། ཨ་ནི། ནང་པའི། རིག་གནས་ཤུལ་རྫས་ཕོན་ཆེན་པོ་ཡོད་བསྡད་མཁན། ཨ་ནི། དེ་འདྲའི་གི་འབྲེལ་བ་ཡོད་བསྡད་མཁན་ད་སྲོལ་རྒྱུན་གྱི། ཅིག་སོ་སོའི་ཐུན་མོང་མ་ཡིན་པའི་རིག་གཞུང་གི་འབྲེལ་བ་ཡོད་བསྡད་མཁན་དེ་འདྲའི་རིགས་ནས་ཡང། ཅིག་ཕ་གི། ད་ག་རེ་ཟེར་དགོས་རེད་གཞུང་ཚབ་དེ་འདྲས་ཕེབས་བསྡད་བཞག།

རྡོ་རྗེ་དགྲ་འདུལ་ལགས་ཀྱིས་གསུངས་པ་ནང་བཞིན་རེད། ནང་ཆོས་དེ་ཅིག་རྩོད་མེད་ཡོངས་གྲགས་ཀྱི་རྒྱ་གར་གྱི་ས་ནས་ཡང་ས་སྐྱེས་རྡོ་སྐྱེས་བྱུང་བའི་ཆོས་ལུགས་ཅིག་ཆགས་འདུག་གི་དེ་ལ་སུ་གཅིག་གིས་རྩོད་པ་བརྒྱབ་ཐུབ་ཡ་ཡོད་མ་རེད་འདི་མ་རེད་ལབ་ཐུབ་ཡ་ཡོད་མ་རེད། ད་རེད་དེ་ད། ཅིག་གི་ཆོས་ལུགས་གང་དང་གང་ཡིན་ན་ཡང་ཨ་ནི་ཅིག་དར་རྒུད་ཀྱི་རིམ་པ་མང་པོ་ཕྱིན་ནས་འགྲོ་བསྡད་ཀྱི་ཡོད་རེད་བྱས་ཙང་ད། ནང་པའི་ཆོས་འདི་ཡང་ཨ་ནི་རྒྱ་གར་ཁོ་རང་ནང་ལོགས་ལ་བྱས་པ་ཡིན་ན་ཨ་ནི་དར་རྒུད་ཀྱི་རིམ་པ་མང་པོ་ཅིག་བརྒྱུད་ནས་ཨ་ནི་བར་ལམ་ཅིག་ལ་ཧ་ཙམ་ཧ་ལམ་མ་གཏོགས་ཅིག་གི་རྒྱ་གར་ནང་ནང་ཆོས་ཕལ་ཆེར་ཕལ་ཆེར་རྩ་མེད་ཕྱིན་པ་རྩ་མེད་ཕྱིན་པའི་བཟོ་འདྲ་བ་ཅིག་གི་གནས་ཚུལ་ཅིག་ཆགས་ཡོད་རེད་ད་རིམ་པས་རིམ་པས་ཀྱི་ཅིག་སྤྱི་ལོའི་དུས་རབས་བཅུ་དགུ་པ་དང།

དེ་འབྲེལ་གྱི་གནས་ཚུལ་ཅིག་གི་འོག་ལ་ཡ་ཨ་ནི། ད་ང་རང་ཚོ་ནང་ཆོས་འདི་རྒྱ་གར་ནང་ལོགས་ལ་ཡ་དར་རྒུད་ཀྱི་རིམ་པ་འདི་འདྲས་ཅིག་བརྒྱུད་པ་རེད་དེ་ད་ཡང། ཅིག་ནང་ཆོས་འདི་འཛམ་བུ་གླིང་སྤྱིའི་ཐོག་ལ་ཁྱོན་གྱིས་མེད་པ་ཆགས་ནས་དཔེ་ཅིག་ཉམས་ཆག་པོ་ཞེ་པོ་ཅིག་ཆགས་ཡོད་པས་ཟེར་ན་དེ་ཆགས་ཡོད་མ་རེད་དཔེར་ན་བོད། སོག་པོ། ཨ་ནི་འབྲུག། ཨ་ནི་དེ་ག་ནང་བཞིན། ད། ཅིག་རྒྱ་ནག་གི་ཆ་ཤས་མང་པོ་ཨ་ནི་རི་པིན། དེ་ག་ནང་བཞིན་ཀོ་རི་ཡ། ད་རྒྱལ་ཁབ་མང་པོ་ཞེ་པོ་ཅིག་ལ་ཨ་ནི་ནང་ཆོས་འདི་ཕ་དར་ཁྱབ་ཕྱིན་ནས

བཏང་འདོད་ཡོད་མཁན་དང་བཏང་ཡག་གི་འདུན་པ་ཡོད་མཁན་དང་བཏང་ཡག་གི་ཐོག་ལ་ཕྱག་ལས་གནང་མཁན་འབད་རྩོལ་བྱེད་མཁན་ཡིན་ན་བཏང་ས་ཡོད་བསྡད་པ་ཅིག་ཆགས་ཀྱི་ཡོད་རེད། དེ་ཡིན་དུས་འདས་པའི་ལོ་ཕལ་ཆེར་བཅུ་ཕྲག་ཁ་ཤས་ཅིག་ནང་ལོགས་ལ་ཡང་རྒྱ་གར་ནང་ནང་པ་གསར་པ་མང་པོ་ཞིག་ཆགས་ཡོད་རེད། ད་ནང་པ་གསར་པ་མང་པོ་ཞིག་ཆགས་ཡོད་རེད། དེ་ན་ཅིག་ནང་པ་ཁ་ཤས་ཅིག་ད་དངོས་གནས་དྲང་གནས་ཁ་ཞེ་གཉིས་མེད་ཀྱིས། ད་བཅོམ་ལྡན་འདས་ཀྱི་བསླབ་བྱ་དེ་གའི་དེ་ཨ་ནི་ཅིག་སོ་སོས་ཤེས་པ་བྱས་ནས་སོ་སོས་ཤེས་ནས་ལག་ལེན་བྱས་ནས་ཉམས་ལེན་བྱས་ཡ་ཐོག་ལ་ཨ་ནི་དགོངས་པ་བཞེས་མཁན་དེ་འདྲ་ཡོང་གི་ཡོད་རེད། ད་རིགས་ཁ་ཤས་ཅིག་ཡང་ཅིག་ནང་པ་བྱས་པ་ཡིན་ན་དེ་ཆབ་སྲིད་ཀྱི་ཐོབ་ཐང་རྩོད་ཡ་དང་ཁེ་ཕན་རྩོད་ཡ་ལ་ཕན་ཐོགས་ཡོང་གི་འདུག་ཟེར་ནས་དེ་འདྲ་བྱེད་མཁན་ཉུང་ཤས་ཅིག་ཡོང་གི་ཡོད་རེད། བྱས་ཙང། རྣམ་པ་སྣ་ཚོགས་ཀྱིས་ཡོང་བསྡད་ཀྱི་འདུག་དེ་འདྲའི་རྐྱེན་བྱས་ནས་དེ་འགྲོ་བསྡད་ཀྱི་ཡོད་རེད་ད་ཡིན་ན་ཡང། རྒྱ་གར་ནང་དངོས་ཡོད་ཀྱི་གནས་ཚུལ་དེ་ད། ནང་ཆོས་ཅིག་སྲོལ་རྒྱུན་གྱི་ནང་ཆོས་སློབ་སྦྱོང་བྱས་ནས་ཅིག་བྱེད་སྟངས་ཅིག་ལག་ལེན་བསྟར་ནས་ཨ་ནི་ནང་ཆོས་མཐིལ་ཕྱིན་པ་སློབ་སྦྱོང་བྱས་ཡོད་པ་དེ་ད་བོད་མི་སྐྱབས་བཅོལ་བ་འདུས་སྡོད་ཡོད་ས་དེ

ཡ་ཅིག་ཕ་གི་ངོ་སྤྲོད་གནང་ཡ་དང་ཨ་ནི་དེའི་ཐོག་ལ་ཅིག་འདས་པའི་ད་ལོ་དྲུག་ཅུ་རེ་གྲངས་ཀྱི་རིང་ལ་མུ་མཐུད་ནས་ཕྱག་ལས་ཅིག་ཕ་གི་རྒྱུན་འཛིན་གནང་བ་དེའི་བཀའ་དྲིན་ལ་བརྟེན་ནས་ད་ལྟ་ཡག་པོ་ཆགས་བསྡད་ཡོད་རེད་བསམ་བྱེད་ཀྱི་ཡོད་ད་ད་ལྟ་དེའི་རིགས་དེ་གི་དེ་རྒྱ་གར་ཙམ་མ་ཡིན་པས་ཅིག་ཨ་མི་རི་ཀ་དང་ཡུ་རོབ་ཀྱི་རྒྱལ་ཁབ་མང་པོ་ཅིག་ནང་ཤེས་ཡོན་གྱི་བསྟི་གནས་མང་པོ་ཅིག་ནས་ཡིན་ན་ཡང་ཨ་ནི་ཅིག་ཕ་གི་ནང་ཆོས་སྦྱང་ས་ཀྱི

དེ་གི་གྲུབ་ཆ་དེ་ག་འདྲ་རེད་འདི་ཡང་ཅིག་རྒྱལ་སྤྱི་ལ་ཁྱབ་ཡ་གི་དེ་འདྲའི་གི་ཚོགས་པ་འདྲ་བོ་ཅིག་རེད་པས་འདི་ག་འདྲ་འདྲ་བོ་ཅིག་ཆགས་གི་ཡོད་རེད་ལགས།
ད་རྒྱལ་སྤྱིའི་ནང་པའི་མཐུན་ཚོགས་དེ་བཙུགས་ཡ་དེ་སྤྱི་ལོ་ཉིས་སྟོང་བཅུ་གཉིས་དང་བཅུ་གསུམ་དེའི་ཉེ་འཁོར་ནས་བཙུགས་པ་རེད་ད་བཙུགས་ནས་ཟླ་ཉིན་ཉིས་སྟོང་ཉི་ཤུ་རྩ་གཉིས་ལ་ཡང་ང་ཚོ་ལོ་བཅུ་འཁོར་བའི་དུས་སྟོན་སྲུང་བརྩི་བྱས་པ་རེད། ད་སྐབས་དེ་དུས་ཐོག་མར་བཙུགས་པའི་སྐབས་ལ་ཡ། ཨ་ནི། ཅིག། དེ་ལྡི་ལི་ལ་ཡ། Global། Buddhist Conference། ཟེར་ཡ་ཅིག། GBC། ཟེར་ཡ་ཚོགས་འདུ་ཆེན་པོ་ཞིག་གནང་ཡོད་རེད། ད་དེའི། ཨ་ནི། ཚོགས་འདུ་དེ་གནང་ནས་ད་ཚོགས་འདུ་དེ་གནང་ནས་ཨ་ནི། དེའི་གི་ད་གྲོས་ཆོད་ཀྱི་ཆ་ཤས་ཅིག་ལ་ཡ། ཨ་ནི། རྒྱ་གར་ལ་རྟེན་གཞི་བྱས་ཏེ་ངེད་ཀྱིས་ཨ་ནི་འཛམ་གླིང་སྤྱི་ཡོངས་ལ་ཅིག་སྤྱི་ཡོངས་ཀྱི་ནང་པ་དེ་ཚོ་གང་ག་ལ་ཁྱབ་བསྡད་པའི་ཨ་ནི་ནང་པའི་ཚོགས་པ་ཅིག་དགོས་ཀྱི་འདུག་བྱས་ཙང་ད་འདི་ཨ་ནི་ད་རིམ་པས་རིམ་པས་ཀྱི་ད་རྒྱལ་སྤྱིའི་ནང་པའི་མཐུན་ཚོགས། International Buddhist Confederation། ཟེར་ཏེ་འདུག་ཆགས་པ་རེད། ད་དེ་དེའི་ནང་ལོགས་ལ་ཡང་སྐབས་དེ་དུས་ང་ཚོ་ཕྱི་ལོ་ཉིས་སྟོང་བཅུ་གཉིས་ཀྱི་ཚོགས་འདུ་དེའི་སྐབས་ལ་ཡང་ཐོག་མར་རྒྱལ་ཁབ་བཞི་བཅུ་ཞེ་གྲངས་ཅིག་ནས་ཨ་ནི་འཐུས་ཚབ་རིམ་པ་རྣམ་པ་སྣ་ཚོགས་ཅིག་ཕེབས་ཤག་ཨ་ནི་དེ་གི་དེ་གང་ག་ཅིག་ཕ་གི་གྲོས་བསྡུར་རབ་དང་རིམ་པ་མང་པོ་གནང་ནས་ད་ཅིག་ཕ་གི་ག་རེ་ཟེར་དགོས་རེད། གང་གས་ཀྱི་མོས་མཐུན་ཡོད་པའི་ཐོག་ནས་ད་རྒྱལ་སྤྱིའི་ནང་པའི་མཐུན་ཚོགས་དེ་བཙུགས་པ་རེད། ད་དེའི་ནང་ལོགས་ལ་ཡ་ཨ་ནི་ཚོགས་སྡེ་མང་པོ་ཞེ་པོ་ཅིག་ནི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ཚོགས་མི་གྲངས་སླེབས་ཀྱི་ཡོད་རེད། ཡང། ཅིག། སྐྱེ་བོ་བྱེ་བྲག་པ་དེ་འདྲས་ཡང་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ཚོགས་མི་ནང་ལོགས་གནས་ཡོད་དེ་འདྲས་ཡང་འགྲོ་ས་ཞིག་ཡོད་འདྲ་པོ་ཆགས་རེད། བྱས་ཙང་དེ་འདྲས་ཡིན་དུས་ཙམ་པ་ལ་ད་འདིའི་གི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི། ཅིག། དེ་ཡོད་རེད། ད། དབུ་ཁྲིད། ལམ་སྟོན་པ།

ག་རེ་ཟེར་དགོས་རེད། མི་བརྒྱ་ཡོད་པའི་ད Executive Committee ཟེར་ཡ་ཅིག་ཡོད་རེད། འོ་དེའི་ནང་ལོགས་ལ་ཡ་ཨ་ནི་རྒྱལ་ཁབ་མང་པོ་ཞེ་པོ་ཅིག་ནས་རྒྱལ་ཁབ་རེ་རེ་ནས་བཞི་ལྔ་གསུམ་བཞི་ལྔ་རྣམ་པ་སྣ་ཚོགས་ཞིག་སླེབས་ཀྱི་ཡོད་རེད། ད་དེ་ནས་རྒྱུན་དུ་ད་ལས་ཁུངས་འཛིན་སྐྱོང་བྱེད་ཡ་དེ་ཨ་ནི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ཨ་ནི་སྤྱི་ཁྱབ་དྲུང་ཆེ། གཙོ་བོ་བྱས། དེའི་འོག་ལ་ཨ་ནི་སྤྱི་ཁྱབ་དྲུང་ཆེ་གཞོན་པ་གཉིས་བྱས། ད་དེ་སྐད་དེ་གང་ག་ཨ་ནི་འོས་འདེམས་དང་ཅིག་བ་གས་དེ་འདྲས་ཀྱི་བརྒྱུད་རིམ་གྱི་ཐོག་ནས་ཡར་བཏོན་ནས་དེའི་ཐོག་ནས་ཨ་ནི་ཅིག་བ་གས་ལས་འགན་གནང་ཡ་བྱས་ཨ་ནི་དེ་ནས་རྒྱུན་དུ་བ་གས་ལས་ཁུངས་ནང་ལས་ཀ་བྱེད་མཁན་དེ་མང་པོ་ཞེ་པོ་ཅིག་ཨ་ནི་གླ་ཆ་སྤྲད་ནས་གླས་བཞག་པའི་ད་ལས་བྱེད་རང་གི་ཕྱག་ལས་གནང་ཡ་བྱས་ཨ་ནི་ཡང་ཅིག་བ་གས་ཡང་འཛིན་སྐྱོང་གི་ཉམས་མྱོང་ཡོད་མཁན་ཨ་ནི་རྒྱ་གར་གཞུང་གི་ཕྱག་ལས་གནང་ནས་ཨ་ནི་ཅིག་བ་གས་བགྲེས་ཡོལ་ཕྱིན་ཚར་དེ་འདྲའི་ཡང

དེ་འདྲ་བྱས་ཡོང་དུས་ད་ད་ལོ་ཐོག་མ་དང་པོ་དེ་རྒྱ་གར་རྒྱལ་ས་ལྡི་ལི་ལ་འཚོགས་གནང་བ་རེད་ཨ་ནི་དེ་གི་རྗེས་ལ་ཡང་ཅི་མཇུག་སྐྱོང་འདྲ་པོ་དང་དེ་ཚོ་ག་འདྲ་ག་འདྲ་ཡོང་གི་ཡོད་རེད་ད་དེ། རྡོ་རྗེ་དགྲ་འདུལ་ལགས་གསུངས་པ་ནང་བཞིན་ད་ག་རང་རེད་གང་ལྟར་འདི་འདི་རྒྱལ་སྤྱིའི་ནང་པའི་ག་རེ་ཟེར་གོ་ལའི་ནང་པའི་ལྷན་ཚོགས་ཟེར་ན་མི་འདུག་ཚོགས་ཆེན་ཟེར་ན་མི་འདུག་འདི་ད་ད་ད་རེས་འདི་ཉིས་སྟོང་ཉི་ཤུ་རྩ་གསུམ་གི་འདི་ཐོག་མ་རེད་ད་དེ་ནས་རིམ་པས་གི་ད་ང་ཚོའི་གི་རེ་བ་བྱས་པ་ཡིན་ན་ལོ་རྟག་པར་ཞིག་རེ་རེ་འཚོགས་ཐུབ་པ་ཡིན་ན་ཨ་ནི། ཅིག་ཕ་གིས་ཕན་ཐོགས་རྒྱ་ཆེན་པོ་ཡོང་གི་རེད། ད་བསམ་བློ་དེ་འདྲས་བྱས་ཡོད་རེད། ཡིན་ནའི་ད་དེ་དེ་གས་དེ་མང་ཆེ་ཕྱི་ནང་གི་རྐྱེན་མང་པོ་ཅིག་ལ་ལྟོས་དགོས་ཀྱི་ཡོད་རེད། ད་གིན། རྡོ་རྗེ་ལགས་གསུངས་པ་ནང་བཞིན་བྱས་ནས། དེ་ལ་ཡ། དཔལ་འབྱོར་གྱི། འགྲོ་སོང་ཕོན་ཆེན་པོ་ཞིག་གཏང་དགོས་ཀྱི་ཡོད་རེད། དེ་ག་ནང་བཞིན། ལས་ཀ་བྱེད་མཁན་ཚོ་གིས་དུས་ཚོད་མང་པོ་ཞིག་བཏང་ནས་ནི། གྲ་སྒྲིག་བྱེད་དགོས་ཀྱི་ཡོད་རེད། བྱས་ཙང་དེ་འདྲས་ཡིན་དུས། ཅིག་ཅིག་ཕྱི་ནང་གི་རྐྱེན་མང་པོ་ཅིག་ལ་ལྟོས་དགོས་ཀྱི་ཡོད་རེད། ད་རྩ་བའི། རྒྱལ་སྤྱིའི་ནང་པའི་མཐུན་ཚོགས། IBC། གོ་སྒྲིག་བྱེད་མཁན་ཚོགས་པ་དེ་རྒྱ་གར་ནང་ལོགས་ལ་ཡང་གཞུང་ལ་དེབ་སྐྱེལ་བྱས་ཟིན་པའི་ཚོགས་པ་དེ་རེད། ཨ་ནི། ཚོགས་པ་འདི་ལ་ཡང་ཅིག་པ་ཀའི་དཔལ་འབྱོར་གྱི་རྒྱབ་སྐྱོར་གནང་མཁན་དེ་ད་ད་གིན་གོང་དུ་ཞུས་པ་ནང་བཞིན་རྒྱ་གར་གྱི་རིག་གཞུང་ལྷན་ཁང་ཞུ་ན་མི་འདུག་རྒྱ་གར་གྱི་ཨ་ནི་ག་རེ་ཟེར་དགོས་རེད་ཡུལ་སྐོར་སྤྲོ་འཆམ་ལྷན་ཁང་ཞུ་ན་མི་འདུག་འདི་ལྷན་ཁང་གཅིག་ནང་རེད་སྡེ་ཚན་གཅིག་ནང་ཕེབས་ཀྱི་ཡོད་རེད། དེ་ཚོ་གི། ཐོག་ནས་དཔལ་འབྱོར་གྱི་རྒྱབ་རྟེན་གནང་དཔལ་འབྱོར་གྱི་རྒྱབ་སྐྱོར་གནང་བྱས་ང་ཚོས་ལས་ཀ་འདི་ག་དེ་ལས་འགུལ་སྤེལ་བསྡད་ཀྱི་ཡོད་རེད་འོ་དེའི་གནས་སྟངས་དེ་འདྲ་དེ་རེད།
ལགས་སོ་ལགས་སོ། ཨ་འདི་ནས་ནས་སྐར་མ་གཅིག་ཙམ་གྱི་རྗེས་ལ་ཡང་འདི་ཅིག་ཆད་འགྲོ་གི་ཡོད་རེད་ཨ་ནི་ཚུར་ཡང་བསྐྱར་ཅིག་ཕེབས་རོགས་ཅག་ང་ཚོ་མཇུག་འགྲོ་ཡག་གི་ཐོག་ལ་བལྟས་ཟེར་གྱི་འགྲོ་མ་སོང། ཨ་ད་ད་ད་འདི་ཞེས་ཡོང་དུས་ཨུ།

ཚོགས་འདི་སྐད་དེ་གཞི་ལ་བཞག་ནས་དེ་ནས་ཚུར་ཅིག་བུ་གས་མིང་འདོན་གནང་ནས་དེ་གཞི་ལ་བཞག་ནས་ཨ་འདུག་ཟེར་ནས་མགྲོན་བརྡ་ཕུལ་གི་ཡོད་རེད་ད། མགྲོན་བརྡ་ཕུལ་བ་དེའི་ནང་ལོགས་ལ་ཡང་ཁ་ཤས་ཁ་ཤས་ཡང་ཅིག་བུ་གས་དངོས་སུ་སྔོན་ནས་གཏན་འབེབས་ཟིན་པའི་མཛད་རིམ་ལ་བརྟེན་ནས་ཨ་ནི་ཕེབས་མ་ཐུབ་པ་དེ་འདྲ་ཡོང་གི་འདུག་དཔེར་ན་ཆ་བཞག་ན། དགའ་ལྡན་ཁྲི་རིན་པོ་ཆེ་ཅིག་དངོས་སུ་ཕེབས་མ་ཐུབ་པ་བྱུང་བ་རེད་དེ། ཕེབས་མ་ཐུབ་པ་དེ་སྔོན་ནས་ཐུགས་གཏན་འཁེལ་བའི་མཛད་རིམ་དེ་འདྲ་ཡོད་པའི་གནས་ཚུལ་ཅིག་འདུག་ད་དེ་འདྲའི་རེ་གཉིས་ཡོང་གི་འདུག་དེའི་གནས་ཚུལ་གཅིག་རེད་མ་གཏོགས་ཅིག་རྩ་བའི་རྒྱལ་སྤྱིའི་སྒེར་སྡེམ་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ལས་ཁུངས་ཀྱི་ཐོག་ནས་བྱས་པ་ཡིན་ན་ད་གང་ག་ནས་འདུག་བྱས་ནས་དེ་འདྲའི་ཞུས་ཡོད་རེད་ད་ང་ཚོས་ད་ཐོག་མར་མགྲོན་བརྡ་བཏང་ཡག་དེ་ཅིག་མ་ཆད་པ་བྱས་ནས་མགྲོན་བརྡ་བཏང་ཡོད་རེད་དེ་ནས་ཡིན་ན་དངོས་སུ་ཅིག་པ་ཀའི་ང་ཚོའི་ལས་རིམ་ལ་ཡང་མཉམ་ཞུགས་གནང་ཐུབ་ཡ་དེ་གཅིག། ཁ་ཤས་དངོས་སུ་མཉམ་ཞུགས་གནང་ཐུབ་པ་བྱུང་ཡོད་རེད་ཡང་ཁ་ཤས་གཅིག་ཕ་གི་སོ་སོའི་གིས་སྔོན་ནས་ཐུགས་གཏན་འཁེལ་ཟིན་པའི་ལས་རིམ་ལ་བརྟེན་ནས་ཨ་ནི་མཉམ་ཞུགས་གནང་མ་ཐུབ་པ་བྱུང་ཡོད་རེད། ཨ་ནི་ཁ་ཤས་ཡང་གཅིག་གློ་བུར་གློ་བུར་གྱི་རྐྱེན་བྱས་ནས་ཁ་ཤས་མཉམ་ཞུགས་གནང་མ་ཐུབ་པ་བྱུང་ཡོད་རེད། བྱས་ཙང་འདི་གྲས་དེ་སྤྱིར་བཏང་གི་འདི་འདྲ་རེད་ད་ཡིན་ན་རྒྱལ་ཁབ་སོ་སོ་ནས། ཅེས་ང་ཚོའི་སྐུ་མགྲོན། གཅིག། རྒྱལ་ཁབ། ད་ལྟ། གཅིག། ཕྱིས་སུ་ནང་ཆོས་དར་སའི་རྒྱལ་ཁབ་དེ་ཚོ་ནས་ང་ཚོའི་སྐུ་མགྲོན་གདན་འདྲེན་ཞུ་ཡོང་དུས་ཙམ་པ་ལ་ཨ་ནི་ཡང་དེ། ཅེས་ག་ཚོད་ལས། ཆོས་བརྒྱུད་གང་ག་ཆ་མཉམ་བྱས་ནས་ཡོང་དགོས་རེད་ཟེར་དེ་ཁག་པོ་བྱེད་དགོས། དེ་ཡོང་ཤེས་ཡ་མི་འདུག་ཡོང་ཐུབ་ཡ་མི་འདུག་བྱས་ཙང་དེ་གྲས་དེ་ཡང། ཁོ་དངོས་ཡོད་གནས་ཚུལ་དེ། ཅིག་ས་ཐོག་ལ་ག་རེ་ཡོད་པ་དེ་ཡང་གང་ག་དགོངས་དགོས་ཡ་ཅེས་པ། གནས་ཚུལ་དང་ཡོད་ཚད་གང་ག་ལ་གང་ག་ང་ཚོ་གཅིག་ཆ་སྙོམས་དགོས་རེད་ཟེར་དེ་དེ་ལག་ལེན་གྱི་ཐོག་ལ་ཁེལ་ཡ་མེད་པ་ཅིག་ཆགས་ཀྱི་འདུག་ཡང་འདི་གཅིག་ཡང་སྐབས་རེ་སྐབས་རེ་དང་ཁོ་སྐྱོན་བརྗོད་བྱེད་མཁན་གྱི་རིགས་གཅིག་དང། སྐྱོན་བརྗོད་བྱེད་ཡ་ཅིག་གི་ག་ནས་དུ་བཙལ་ནས་སྐྱོན་བརྗོད་བྱས་དེ་འདྲས་ཤིག་ཡོང་གི་རེད་བ། ང་ཚོའི་དེ་འདྲའི་རིགས་འདི་ལ་ལག་ལེན་ལ་མ་ཁེལ་བའི་རིགས་འདི་འདྲས་ཡོང་གི་ཡོད་རེད་བ།

ཅེས་འདིའི་དངོས་གནས་དྲང་ནས་ཅེས་རྐྱང་འབྲུག་དོན་སྤེལ་གྱི་ཤ་སྟག་ཅིག་རེད་ཟེར་ཡག་གི་དེ་འདྲའི་གོ་བ་འགའ་ཤས་ཅིག་གི་དཔྱད་བརྗོད་དེ་འདྲ་ཅིག་ཡོང་གི་ཡོད་རེད། ད་ལྟ་གོ་ལའི་གི་ནང་པའི་ལྷན་ཚོགས་དེ་ད་ལྟ་རྒྱ་གར་ནང་ལོགས་ལ་ཐེངས་དང་པོ་ཚོགས་པ་དེ་གིས་ཡང་ཅིག་བོད་པའི་ནང་ཆོས་ལ་ཕར་ཅིག་བལྟས་པ་ཡིན་ན་ཅིག་གཏམ་བཟང་འདྲ་བོ་ཅིག་ཨ་ནི་མ་འོངས་པ་ཅིག་བོད་པའི་ནང་ཆོས་ལ་ཡང་ཅིག་ཁེ་ཕན་མང་པོ་ཅིག་རག་ཡག་གི་རྨང་གཞི་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་ཆགས་ཀྱི་ཡོད་མ་རེད། རྒྱ་གར་གཞུང་དེ་གཞུང་ལ་ཡང་གཞུང་རང་གི་ཆོས་ལུགས་མེད་དེ་འདྲའི། སྲིད་གཞུང་གཅིག་ཆགས་བསྡད་ཡོད་རེད། ཨ་ནི་རྒྱ་གར་གི་རྩ་ཁྲིམས་དེ་ཡང་ད་ག་རང་རེད། ཨ་ནི་རྒྱ་གར་གི་རྩ་ཁྲིམས་ནང་ལོགས་ལ་ཡང་རྒྱལ་ཁབ་འདི་གི་ཨ་ནི་ཆོས་ལུགས་འདི་རེད་ཟེར་བཀོད་ཡོད་མ་རེད། དེ་མེད་པ་ཡིན་དུས་ཙམ་པ་ལ་ཨ་ནི་ཕྱག་ལས་གནང་སྟངས་དེ་མང་ཆེ་བ་གཅིག་ཆོས་ལུགས་ཀྱི་ཐོག་ནས་སྐད་ཆ་བཤད་ནས་ཕྱག་ལས་གནང་ཡ་དེ་ཕལ་ཆེར་ཕལ་ཆེར་གང་ཉུང་ཉུང་འདྲ་བོ་ཅིག་རེད། ད་ལྟ་ཅིག་མང་ཆེ་བ་གཅིག་འགྲོ་བསྡད་ཡ་དེ། ད་གིན་གོང་དུ་ཞུས་པ་ནང་བཞིན་བྱས་ནས། ད་ང་ཚོའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་གཅིག་དངུལ་གྱི་ཡོང་ཁུངས་བྱས་པ་ཡིན་ན་དེ་ལ་རྒྱབ་གཉེར་རྒྱབ་སྐྱོར་གནང་མཁན་དེ་རྒྱ་གར་གྱི་རིག་གཞུང་དང་ཡུལ་སྐོར་སྤྲོ་འཆམ་ལྷན་ཁང་ཆགས་ཀྱི་ཡོད་རེད། རྒྱ་གར་ནང་ལོགས་ལ་གཅིག་ཕ་གི་ཆོས་ཀྱི་ལྷན་ཁང་ཟེར་གཅིག་ཡོད་མ་རེད། བྱས་ཙང་འདི་ཡིན་དུས་ཙམ་པ་འདི་གཞི་ལ་བཞག་ནས་བསམ་བློ་བཏང་དུས་ཙམ་པ་ཨ་ནི་གཅིག། ཆོས་ལུགས་བྱེ་བྲག་པ་གཅིག་ལ་ད་གཅིག་གི། ག་རེ་ཟེར་དགོས་རེད། སྲིད་ཇུས་དང་གཅིག། སྲིད་ཇུས་གཏན་འབེབས་ཀྱི་ཐོག་ནས་རོགས་པ་བྱས་ནས་འདི་འགྲོ་ཡ་འདི་གཅིག་སྒྲོམ་གཞིའི་ཐོག་ནས་བལྟས་ཟེར་ཅིག་འཇུག་གི་ཡོད་མ་རེད་བལྟས་ས་ཁག་པོ་ཡོད་རེད་ཡིན་ན་ཡང་ད་གཅིག་ང་ཚོ་གང་ག་མཁྱེན་གྱི་རེད་རྒྱ་གར་འདི་མང་གཙོའི་རྒྱལ་ཁབ་ཅིག་རེད།

བོད་ཀྱི་ཅིག་ནང་པའི་དགོན་སྡེ་ཁག་དང་ཨ་ནི་དེ་ཚོ་ལ་ཡ་རྒྱ་གར་གཞུང་གི་ངོས་ནས་ད་ལོ་མང་པོའི་གོང་ནས་ཅིག་ཕ་གིའི་རོགས་རམ་ལེན་ཡག་གི་ཨ་ནི་རོགས་རམ་ཞུ་ཡག་གི་ཆ་རྐྱེན་བསྐྲུན་ཡོད་རེད། ཨ་རྒྱ་གར་གཞུང་གི་ཕྱག་ལས་གནང་སྟངས་དེ་ལྟས་ཕོད་ཁོ་རང་འགྲོ་སྟངས་དེ་ཅིག་ཡ་མཚན་པོ་ཅིག་ཡོད་རེད། ཁོང་ཚོའི་གི་སྲིད་ཇུས་ཅིག་གཏན་འབེབས་གནང་གི་རེད་སྲིད་ཇུས་གཏན་འབེབས་གནང་ནས་ཕ་གིའི་དངུལ་ལེན་ས་ཀྱི་རྒྱུ་ལམ་ཅིག་བཟོ་དགོས་རེད།

ད་དུང་ཡིན་ན་ཡང་ད་ལྟ་མུ་མཐུད་ནས་རྒྱུན་འཛིན་བྱེད་དགོས་པ་རེད་དེ། དངུལ་ཆ་དངུལ་གནང་ཡག་དེ་གས་དེ་ཡིན་ན་ཡང་སྔས་མ་དང་མ་འདྲ་བ་ཕོན་ཆེ་རུ་ཕྱིན་ཡོད་རེད། རེད་དེ། ད་སྐབས་རེ་སྐབས་རེ་ཡང་ང་རང་ཚོ་བོད་པའི་གི་དགོན་སྡེ་རིགས་ཁ་ཤས་ཅིག་གིས་འདི་འདྲས་ཡོང་གི་འདུག་ཅིག། རྒྱ་གར་གཞུང་གི་དངུལ་དེ་ལེན་ཚར་བའི་གཞུག་གུ་ལ་དེའི་ལུགས་དང་མཐུན་པ་བྱས་ནས་ཨ་ནི་ག་རེ་ཞུ་དགོས་རེད།

ཆོས་ལུགས་གཞན་པ་ནས་ཚུར་ནང་པ་ལ་བརྗེ་ཡ་གི་དེ་སྐོར་ལ་ཡང་ཅིག་མི་སེར Conversion ཟེར་དགོས་དོ་དེ་སྐོར་ལ་ཞེ་དྲག་གི་ང་ཚོས་བོད་བོད་ཀྱི་ནང་པ་གི་ཐོག་ལ་ཞེ་དྲག་གི་ཅིག་ཤུགས་རྒྱས་ཀྱི་མེད་པ་གི་རྣམ་པ་འདྲ་པོ་རྣམ་པ་འདྲ་པོ་ཅིག་འདུག་ཡང་འདི་ནང་ཆོས་གཞན་གྱི་ད་ཅིག་རྗེས་འཇུག་པ་གཞན་དེ་ཚོ་གི་ཡང་ཅིག་གཅིག་མཚུངས་འདྲ་པོ་ཅིག་རེད་འདུག་ཨེ། འདི་དང་འབྲེལ་བ་གས་ཆགས་ཀྱི་ཡོད་རེད་པས་ད་དཔེ་དང་ཆ་དཔེ་སོང་ཡང་དེ་སྐོར་ལ།

ཁོ་རང་ཚོའི་གི་ཕ་མེས་ཀྱི་མི་རབས་དེ་དང་དུས་བསྡུར་བ་ཡིན་ན། དད་པ་ཆུང་ང། ཡིད་ཆེས་ཆུང་ང། ཨ་ནི་ཅིག་ཕ་གས་ཆོས་ལ་ཡ་ཅིག་ཕ་གས་ཅིག་ག་རེ་ཞུ་དགོས་རེད་ད། དོ་སྣང་ཆུང་ང། དེ་འདྲས་ཅིག་ཡོང་བསྡད་ཀྱི་ཡོད་པའི་ཚོར་སྣང་དེ་ད་ཚོར་སྣང་ཤུགས་ཆེན་པོ་རེད་ཤག། ད་འདི་ཡིས་ཨ་ནི་ཅིག་ཕ་གས་ལེགས་བཅོས་བྱས་ཡག་གི་དོན་དག་ལ་ང་ཚོ་ག་རེ་བྱས་ཡག་ཡོད་རེད།

ཟེར། འདིའི་དཀའ་ངལ་འདི་དངོས་ཡོད་ཀྱི་གནས་ཚུལ་གྱི་ང་ཚོ་དཀའ་ངལ་འཕྲད་ཀྱི་ཡོད་རེད། ད་དེ་ཡིས་མཚོན་པའི་ད་ལྟ་བོད་པའི་གི་དགོན་སྡེ་ཁག་ནང་ནས་ཡིན་ན་ཡང་ཨ་ནི་གྲྭ་བཙུན་གྱི་རིགས་གསར་པ་འཛུལ་མཁན་དེ་ཉུང་རུ་ཉུང་རུ་འགྲོ་གི་ཡོད་རེད། དེ་དང་ད་གྲྭ་བཙུན་གྱི་རིགས་གསར་པ་འཛུལ་མཁན་དེ་བོད་པའི་དགོན་པ་ཁག་ནས་ཉུང་དུ་འགྲོ་བ་ནང་བཞིན་དེ་ང་རང་ཚོ་གཅིག་པུ་དཀའ་ངལ་རེད་མི་འདུག་དེ། ཀོ་རི་ཡ་ནང་ད་ག་རེད་བཞག་ཨ་ནི་ད་ག་ནང་བཞིན་ཅིག་རྒྱ་མིའི་སྤྱི་ཚོགས་ལ་ད་ག་རེད་བཞག་ཨ་ནི། ཅིག་གི་ད་ལྟ་གནས་བརྟན་སྡེ་པའི་གི་སྤྱི་ཚོགས་མང་པོ་ཅིག་ན་ད་ག་རང་ཆགས་འདུག་དེ་ལྟར་གྲྭ་པ་བྱེད་མཁན་དེ་ཉུང་རུ་ཉུང་རུ་འགྲོ་གི་ཡོད་པ་དེ་གཅིག་གནས་བརྟན་སྡེ་པའི་གི་ང་ཚོས་ཅིག་གི་གནས་བརྟན་བགྲེས་སོང་མང་པོ་ཞིག་ཕན་ཚུན་ང་ཚོ་གྲོས་བསྡུར་བྱས་ཡོང་དུས་ད་ག་རང་གནས་ཚུལ་དེ་ཐོན་ཡོང་གི་འདུག་བྱས་ཙང་ད་འདི་ཡི། རྩ་བའི་སྒྲོམ་གཞིའི་རྐྱེན་རྩ་འདྲ་པོ་དེ་དེང་སང་སྔར་སྔར་དང་མི་འདྲ་བས་དེང་སང་གཅིག་བཟའ་ཚང་འདྲ་པོ་གཅིག་ཡིན་པ་ཡིན་ན་ཡང་ཨ་ནི་སྤུ་གུ་ག་ཚོད་སྐྱེས་དང་མ་སྐྱེས་ཟེར་ཡ་དེ་སོ་སོ་རང་དབང་ཡོད་དེ་ངས་བསམ་པའི་ཆགས་ཚར་བ། ད་འདི་སྔན་མ་ཡིན་ན་དེ་འདྲ་རང་མ་རེད་པ་ད།

མང་ཆེ་བ་ཅིག་ལ་སོ་སོའི་སྤུ་གུ་འདི་གས་དེ། ཨ་ནི། སློབ་སྦྱོང་ཡག་པོ་ཅིག་བྱས་ནས་ཨ་ནི་རྗེས་མ་ཅིག་གི་མི་ཚེ། བདེ་སྐྱིད་ལྡན་པ། དེ་དཔལ་འབྱོར་ཡོད་པ། ནི་མིང་སྙན་གྲགས་ཡོད་པ། དེ་འདྲའི་བཟོ་ཡག་གི་བསམ་བློ་དེ་ཤུགས་ཆེན་པོ་སླེབས་འོང་དུས། ཨ་ནི། ད་ནང་པའི་གི་དགོན་སྡེ་ཅིག་ནང་བཅུག་ནས་ཨ་ནི་དེ་འདྲའི་ཡོང་ཡག་གི་གོ་སྐབས་དེ་ད་ཕལ་ཆེར་ཕལ་ཆེར་མེད་པ་འདྲ་པོ་ཅིག་དང་ཧ་ཅང་གི་ཉུང་ཉུང་ཡིན་པ་ཡིན་དུས་རྣམ་པ་ལ་དེ་འདྲའི་གི་ད། ཅིག་རྐྱེན་རྩ་འདྲ་པོ་དེ་རྣམ་པ་སྣ་ཚོགས་ཅིག་ཡོང་གི་ཡོད་པ་འདྲ།

ཨོ་ད་ང་བསམ་ཚུལ་དེ་འདྲའི་ཆེ་ཡོད། ལགས་སོ་ཁྱེད་ཀྱིས་ཁྱིམ་པ་ཕོ་མོ་གསུང་དུས་ད་རེས་ཀྱི་ལྷན་ཚོགས་དེ་ཐོག་ལ་ཡང་ཅིག་ཁྱིམ་པའི་གི་ཤོག་ནས་ཡང་ཅིག་སྐུ་ཚབ་ག་ལེར་གང་ཙམ་ཅིག་ཕེབས་ཡོད་ས་རེད་བ་ལ། རེད་རེད་རྡོ་རྗེ་དགྲ་འདུལ་ལགས། ད་རེས་ག་རེ་ཞུ་དགོས་རེད་ད་གིན་གོང་དུ་ཞུས་པ་ནང་བཞིན་ང་ཚོའི་གི་ཉིན་རྒྱབ་ཀྱི་ད་ཅིག་བགྲོ་གླེང་སྡེ་ཚན་གཉིས་ལ་བགོ་བཤའ་བརྒྱབ་ནས་གནང་ཡ་དེའི་ནང་ལོགས་ལ་ཡ་སྡེ་ཚན་གཅིག་དེ་ཨ་ནི་ཕ་གི་ཁྱིམ་པ་ཕོ་མོ་ཨ་ནི་མཐོ་རིམ་སློབ་གྲྭའི་དགེ་རྒན་ཡིན་བསྡད་པའི་བཟོ་འདྲ་བོ་དེ་འདྲ་དང་ཡང་ཅིག་ཕ་གི་ཉམས་ཞིབ་པ་ཡིན་བསྡད་པའི་བཟོ་འདྲ་བོ་དེ་འདྲ་དང་ཡང་ལོ་རྒྱུས་སྨྲ་བ་ཡིན་བསྡད་པའི་བཟོ་ད་དེ་འདྲའི་གི་རིགས་དེ་གས་དེ་རེད་ད་ད་ཅིག་ཤེས་ཡོན་ཆེད་ལས་པ་རིགས་གཅིག་རེད། ཨ་ནི་དེའི་རྩ་བའི་སྒྲོམ་གཞིའི་ཆ་ནས་བྱས་པ་ཡིན་ན་ད་གིན་ངས་ཞུས་པ་ནང་བཞིན་བྱས་ནས་ཅིག་ག་རེ་ཞུ་དགོས་རེད། གསུང་བཤད་གནང་མཁན་དང་ཅིག་དཔྱད་རྩོམ་གནང་མཁན་གང་ག་བསྡོམས་པ་ཡིན་ན། མི་སུམ་ཅུ་སོ་གཉིས་ཡོད་ཞུས་པ་ཡིན་པ། དེའི་ནང་ལོགས་ནས་བུད་མེད་རང། བུད་མེད་རང་གི་གསུང་བཤད་དང་དཔྱད་རྩོམ་གནང་མཁན་དེ་དགུ་ཡོད་རེད། ད། དེ་ཡོད་དུས་ཙམ་པ་ལ་དེ་གས་དེ་ད་ཁོ་ར་ཅིག་ཁ་ཤས་ཅིག་ཚན་རིག་ཅིག་ཉམས་ཞིབ་དང་འབྲེལ་བ་ཡོད་བསྡད་མཁན། ཨ་ནི་སྒོམ་ཉམས་ཞིབ་དང་འབྲེལ་བ་ཡོད་བསྡད་མཁན། ཡང་ཁ་ཤས་ཅིག་ཕ་གི། ཅིག་ག་རེ་ཞུ་དགོས་རེད། རིག་གནས་ཤུལ་རྫས་དང་དེ་འདྲས་དང་འབྲེལ་བ་ཡོད་བསྡད་མཁན་ད་རྣམ་པ་སྣ་ཚོགས་ཅིག་ཡོང་བསྡད་ཀྱི་འདུག་བྱས་ཙང། འདི་ཡིན་དུས་ཙམ་པ་ལ། ཅིག་ང་ཚོའི་ངོས་ནས་བསམ་བཏང་བ་ཡིན་ན། ད་ད་ལྟ་འདི་ཡི་ག་རེ་ཞུ་དགོས་རེད། ཅིག། ཁྱིམ་པ་ཕོ་མོ་རང་གི་ཐོག་ནས་ཡང་ཅིག་ཆེད་ལས་ཀྱི་རང་བཞིན་ལྡན་པའི་སྒོ་ནས་ཨ་ནི་ནང་ཆོས་ཁྱབ་སྤེལ་བྱེད་ཡ་དེ་ཡང་ཡང་ཁོ། བསམ་བློ་རིམ་པ་གསར་བ་ཅིག་ནང་ཅིག་བཞག་ནས་འགྲོ་ཡ་ཅིག་ཏན་ཏན་ཆགས་ཀྱི་ཡོད་ས་རེད་བསམ་བསམ་ཙམ་ཅིག་ཡོང་གི་འདུག།

ཅིག་མཁས་པ་ཅིག་འདུག་པ་ལགས་དང་བཅས་ཀྱི་དགེ་འདུན་པ་གཅིག་ཁོ་རང་ཡང་ཅིག་གཏམ་བཤད་གནང་མཁན་གཙོ་བོ་དེའི་ནང་རེད་འདུག་པ་ཁོང་གིས་སྐབས་དེ་དུས་ཀྱི་གཏམ་བཤད་ཀྱི་ད་ཅིག་སྙིང་བསྡུས་འདྲ་བོ་ཅིག་ག་རེ་འདྲ་བོ་ཅིག་གསུངས་ཡོད་ན་ང་ཚོས་ཀྱིས་དངོས་སུ་ཅིག་ཉན་ཡག་བྱུང་ཡོད་མ་རེད། རེད་ད་གོང་ས་མཆོག་གིས་དབུ་བཞུགས་ལ་ཡོད་པའི་ཚོགས་ཆེན་དེའི་ཐོག་ལ་ཡང་ཨ་ནི་གསུང་བཤད་ཁག་མི་འདྲ་བ་གཉིས་ཡོད་རེད། གསུང་བཤད་གཅིག་དེ་འདི་རེད། འབར་མ་གི་བླ་ཆེན་ཅིག་ཡོད་རེད། ཁོང་ཨ་ནི་འབར་མའི་ནང་ལོགས་ལ་ཨ་ནི། Shwegyin ཟེར་གྱི་ཨ་ནི་ཁོ་རང་ཚོ་ནང་པའི་ཆོས་བརྒྱུད་ཅིག་ཡོད་རེད། དེའི་ནང་པའི་ཆོས་བརྒྱུད་ཀྱི་ད་དེ་བླ་ཆེན་ཅིག་ལྟེ་བ་ཆེ་གྲངས་རེད་ཤག། ཁོང་ད་ཅིག IBC ཐོག་མར་བཙུགས་དུས་ནས IBC དང་འབྲེལ་བ་ཡོད་དེ་ངེས་ཅིག་རེད། ཁོང་འབར་མའི་ནང་ལོགས་ལ་ཡང་བྱས་རྗེས་ཆེན་པོ་བྱས་ནས་ཡོད་བསྡད་མཁན་ཅིག་རེད་ཤག། ཁོང་གིས་མཐོ་རིམ་སློབ་གྲྭ་མང་པོ་བཙུགས་ཨ་ནི། ཅིག་ཤེས་ཡོན་གྱི་ཐོག་ལ་ཕྱག་ལས་རྒྱ་ཆེན་པོ་གནང་བསྡད་མཁན་ཅིག།

ཅིག་གཡོན་པའི་ཕྱོགས་དེ་ལ་བལྟས་ཤིག་ཕ་གི་སྨུག་ཏིག་འདྲ་བོ་ཆགས་ནས་འདི་བྱུང་བཞག་བྱས་ཙང་འདིས་རྐྱེན་བྱས་ནས་ཨ་ནི་དངོས་སུ་ཕ་གི་ག་རེ་ཞུ་དགོས་རེད་ཚོགས་བཅར་མ་ཐུབ་པ་རེད་མ་གཏོགས་ཅིག་ཁོ་རང་གསུང་འཕྲིན་གནང་ཡོད་རེད་ད་གསུང་འཕྲིན་གནང་ཡ་དེའི་ནང་ལོགས་ལ་ད་ཅིག་ཕ་གི་ཅིག་ང་རང་ཚོ་ཆོས་བརྒྱུད་གང་ག་ཕན་ཚུན་མཐུན་འབྲེལ་བྱེད་དགོས་ཡ་དང་ཨ་ནི་ཅིག་ཞི་བདེ་བསྐྲུན་ཡ་དང་དེ་འདྲའི་གི་ཐོག་ལ་ཨ་ནི་ཅིག་ཕ་གི་མཉམ་མཐུན་གི་ཐོག་ནས་ཕྱག་ལས་གནང་དགོས་ཡ་དེ་གས་དེ་གལ་ཆེན་པོ་ཡིན་ཚུལ་ད་གཙོ་བོ་དེ་འདྲས་རབས་ཅིག་རེད་བཞག་བསམ་དྲན་གི་འདུག་ད་དེ་ནས།

ནང་པའི་བཤད་གྲྭ་གྲགས་ཆེན་མང་པོ་ཡོད་པ་དེ་གས་དེ་རིན་ཐང་བྲལ་བའི་ཨ་ནི་ཅིག་པ་གས་ཤེས་ཡོན་གི་བསྟི་གནས་རེད་ཨ་ནི་དེ་གས་དེ་ཅིག་པ་གས་རིན་ཐང་བྲལ་བའི་ཤེས་ཡོན་གི་བསྟི་གནས་ཡིན་པ་ངོས་ཟིན་པའི་ཐོག་ནས་ཨ་ནི་ཅིག་པ་གས་ཕྱག་ལས་གནང་དགོས་དེ་གཞུང་དང་མི་མང་དང་གང་ཟག་གིས་ཕྱག་ལས་གནང་དགོས་དེ་གལ་ཆེན་པོ་རེད་དེ་འདྲས་ཅིག་གསུངས་སོང་བྱས་ཙང་དེ་གས་དེ་ཡང་ཅིག་པ་གས་ཅིག་གསུང་བཤད་གསུང་བཤད་དེ་གས་དེ་ཡག་པོ་བྱུང་སོང་བསམ་བྱེད་ཀྱི་ཡོད། ལགས་སོ། ད་ཅིག་གཅིག་བྱས་ན་ཡང་འདི་ཏོག་ཙམ་ཆབ་སྲིད་ཀྱི་འབྲེལ་བ་འདྲ་པོ་ཆགས་ཀྱི་ཡོད་སྲིད་པ་རེད། སྤྱི་བཏང། རྒྱ་གར་འདི་ཡང་ཅི། ཧིན་རྡུ་གི་རྒྱལ་ཁབ་ཅིག་རེད་ཟེར་ཡ་གི་དེ་འདྲ་ཡོད་རེད་ད་ཁྱེད་ཀྱིས་གསུངས་པ་ནང་བཞིན་ཅི་རྩ་ཁྲིམས་ནང་ལོགས་ལ་ཆོས་ལུགས་བྱེ་བྲག་པ་ཅིག་ལ་དེ་འདྲའི་གི་ངོས་ལེན་མེད་པའི secular ethics ཟེར་དུས secular ཟེར་དུས་ད་ཅི། ཆོས་ལུགས་ཀྱི་བར་ཁྱད་མེད་པའི་དེ་འདྲའི་གི་ད་ཅི་རྒྱལ་ཁབ་ཅིག་ལ་སྲུང་བརྩི་བྱེད་ཀྱི་ཡོད་དེ་ཡིན་ནའི་ད་ཅི་ཧིན་རྡུ་གི་རྒྱལ་ཁབ་རེད་ཟེར་མི་འབོ་མང་ཆེ་བ་ཅི་ཧིན་རྡུ་ཡིན་པ་ཅི་རེད་ཅི་ད་ཡང་ཅི་ཞི་བ་དང་དེ་འདྲའི་གི་བརྟན་ལྷིང་ཞེ་པོ་ཅིག་ཡོད་ན་ཡང་སྐབས་སྐབས་ལ་ཡང་ཅི་ཆོས་ལུགས་དབར་ལོགས་ཀྱི་འཁྲུག་རྩོད་འདྲ་པོ་དང་ཏོག་ཙམ་ཏོག་ཙམ་ཅིག་དེ་འདྲའི་དཀའ་ངལ་ཡོང་གི་ཡོད་རེད་ད་ཡིན་ན་ཡང་ནང་ཆོས་དང་ཧིན་རྡུ་དབར་ལོགས་ལ་ཅི་དཀའ་ངལ་འཕྲད་པ་འདྲ་པོ་དེ་ཧ་ལམ་གོ་ཡ་ཡོད་མ་རེད་སྔོན་མ་ཡང་ཅི་ལོ་རྒྱུས་ཐོག་ལ་ཕར་ཕྱིར་བལྟས་བྱས་པ་ཡིན་ན་ཅིག Doctor Ambedkar ལ་སོགས་པ་གི་ཧིན་དུ་འདི་ཚོས་ཡང་ཅིག་ནང་ཆོས་ལ་སྒྱུར་ཡག་དེ་འདྲའི་མང་པོ་བྱུང་འདུག་རྒྱ་གར་གྱི་རིགས་དམའ་པོ་དེ་འདྲའི་མང་པོ་ཅིག་ཚོས་ནང་ཆོས་ལ་སྒྱུར་ཡག་དེ་འདྲའི་གནས་ཚུལ་མང་པོ་བྱུང་འདུག་སྟེ་ཡིན་ན་ཡང་ཧིན་དུ་དད་ལྡན་པ་གཅིག་གིས་ནང་པའི་ནང་ཆོས་ལ་ལྟ་ཕྱོགས་འདྲ་པོ་ཅིག་ཅིག་བལྟས་ཚེ་ཀྱེ་མ་དགའ་ཡ་འདྲ་པོ་ད་མང་ཚོ་བ་འདི་རྩ་བ་ནས་ཡོད་མ་རེད་ཁོ་རང་ཚོ་སྤུན་མཆེད་འདྲ་པོ་ཅིག་ཡིན་པའི་གི་དེ་འདྲའི་གི་འདུ་ཤེས་འདྲ་པོ་ཅིག་ཡོད་རེད་པས་དེ་ག་འདྲས་རེད།

ད་ཡང་ཧིན་རྡུའི་ནང་ལོགས་ལ་ཡང་ཨ་ནི་དེ་བྱས་ན་འགྲིག་གི་མ་རེད། ཨ་ནི་ཡང་རྒྱལ་ཁབ་ང་ཚོའི་རྒྱལ་ཁབ་དེ་ཨ་ནི་ཆོས་ལུགས་དབྱེ་བ་མེད་པའི་ཆོས་ལུགས་རིས་མེད་ཀྱི་ཨ་ནི་གཅིག་པ་ཀྱི་བཅའ་ཁྲིམས་ཅིག་དང་དེ་ཨ་ནི་ལག་ལེན་བསྟར་མཁན་གྱི་རྒྱལ་ཁབ་ཅིག་ཆགས་ཀྱི་ཡོད་རེད་བྱས་ཙང་དེ་བྱས་ན་རྩ་བ་ཉིད་འགྲིག་གི་མ་རེད། དེ་ངོ་བོ་དེ་རང་འཇགས་གནས་དགོས་རེད། ཨ་ནི་ད་དེ་འདྲའི་གི་ཐོག་ནས་ཡང་ཅིག་ལངས་ཕྱོགས་བཟུང་བསྡད་མཁན་དང་ཡང་དེ་འདྲའི་རིགས་ཁ་ཤས་ཡང་ཁོ་ཅིག། ག་རེ་ཟེར་དགོས་རེད་ག་པར་འགྲོ་ན་འགྲོ་མ་འགྲོ་ན་མ་འགྲོ་ཁོ་ཚོར་སྣང་སོ་གས་མེད་བསྡད་མཁན་དེ་འདྲའི་ཅིག་ཡོང་གི་ཡོད་རེད་བ། ད་ད་ན། ཅིག། ཧིན་རྡུ་ནང་ལོགས་ལ་དེ་འདྲས་ཀྱི་དབྱེ་བ་རབ་དང་རིམ་པ་མང་པོ་ཅིག་ཡོད་རེད་ད། ད་ག་ནང་བཞིན་ཅིག་བ་གས། ཧིན་རྡུ་མ་ཡིན་པའི་ཆོས་ལུགས་འདི་ཚོ་ནང་ལོགས་ལ། ཅིག། ལྟ་གྲུབ་རྣམ་པ་སྣ་ཚོགས་ཅིག་ཅིག་ལངས་ཕྱོགས་རྣམ་པ་སྣ་ཚོགས་ཅིག་བཟུང་བསྡད་མཁན་ཡོང་གི་ཡོད་རེད། ཨ་ནི་སྐབས་རེ་སྐབས་རེ་ད། ཁོ།

མང་གཙོ་དེ་ཅིག་གི་ལུགས་དང་མཐུན་པར་བེད་སྤྱོད་ཡག་པོ་ཞིག་བཏང་མ་ཐུབ་པ་ཡིན་ན། སྐྱོན་ཆ་གང་ལ་གང་འཚམ་ཅིག་ཡོད་རེད། དེ་ཡིན་པ་ཡིན་དུས་ང་ཚོ་ཅིག་གི་དབུ་ཁྲིད་རྣམ་པ་ཚོ་དང་མི་མང་རྣམ་པ་ཚོ་གང་ག་གིས་ཨ་ནི་ཟབ་ཟབ་གནང་དགོས་ཡ་དེ་གལ་ཆེན་པོ་རེད་ཟེར་ངས་ཚོར་སྣང་དེ་འདྲས་ཅིག་ཡོང་གི་ཡོད། ལགས་སོ་ལགས་སོ། ད་མཐའ་དོན་འདི་གཅིག་གསུང་རོགས་བྱས། གོང་ས་སྐྱབས་མགོན་ཆེན་པོ་མཆོག་དང་འབྲེལ་བའི་གི་ད་ཅིག་བརྙན་པར་ཅིག་རྒྱུན་ལམ་ཁག་ལ། སྤྱི་ཚོགས་རྒྱུན་ལམ་དང་དེ་འདྲའི་ཐོག་ལ་ཅིག་ཁྱབ་བྱས་ནས་མི་མང་པོ་ཅིག་དེ་ཐོག་ལ་བློ་འཚབ་དང།

རྩ་བའི་ང་ཚོས་གཅིག་ཕ་གིའི་གོ་ལའི་ནང་པའི་ཚོགས་ཆེན་གྱི་བརྗོད་གཞིའི་ནང་ལོགས་ལ་དེ་དེ་ཙམ་རང་འབྲེལ་བ་ཆགས་ཀྱི་ཡོད་མ་རེད། ཡིན་ན་ཡང་ད་དེ་གཅིག་ཕ་གིའི་གསུང་བཤད་དང་དཔྱད་རྩོམ་གནང་མཁན་སོ་སོ་གིས་ཨ་ནི་ཡང་བརྗོད་གཞི་སོ་སོ་དང་འབྲེལ་བ་ཡོད་པའི་གཅིག་གནད་དོན་གཅིག་ཆགས་མི་སྲིད་པ་མ་རེད་བ། འོ་དེ་ཆགས་པའི་སྒོ་ནས་ཨ་ནི་ཡང་དེ་ལ་ཡང་འགྲེལ་བཤད་གནང་ཡ་དེ་འདྲའི་གོ་སྐབས་དེ་འདྲའི་ཡོང་གི་ཡོད་རེད། དེ་འདྲའི་འགྲེལ་བཤད་གནང་མཁན་དེ་འདྲ་བྱུང་སོང་བསམ་དྲན་གྱི་ཡོད། གཅིག་ད་ལྟ་གཅིག་ཚོགས་ཐེངས་གཅིག་གཙོ་སྐྱོང་ངས་བྱས་པ་ཡིན། འདིའི་ཚོགས་ཐེངས་གཙོ་སྐྱོང་བྱས་ངས་བྱས་པ་འདིའི་ནང་ལོགས་ལ་ཡ་ཨ་ནི་གཅིག་ག་རེ་ཟེར་དགོས་རེད། བརྗོད་གཞི་འདི་ད་ལྟ་ཨ་ནི་ང་ཚོ་ཆོས་བྱེད་དགེ་འདུན་པ་ཚོ་དང་ཨ་ནི་ཆོས་ཕྱོགས་ཀྱི་དབུ་ཁྲིད་ཚོ་ལ་དཀའ་ངལ་འཕྲད་བསྡད་པ་འདི་ཨ་ནི་གཅིག་སེལ་ཐབས་ག་རེ་ཡོད་རེད་ཟེར་ད་དེ་འདྲའི་གི་བརྗོད་གཞི་ཅིག་ཡོད་རེད་འདི་དང་འབྲེལ་བའི་སྒོ་ནས་ནི་གསུང་བཤད་གནང་མཁན་གཅིག་གིས་ཨ་ནི། ཉེ་བའི་ཆར་ལ་ཡང་ཨ་ནི་སྤྱི་ཚོགས་དྲ་ལམ་བེད་སྤྱོད་བཏང་ནས་ཨ་ནི་གཅིག་ཕ་གི ྋགོང་ས་མཆོག་ལ་ཡང་ཨ་ནི་གཅིག་ག་རེ་ཟེར་དགོས་རེད་མཚན་ཤས་བཟོ་ཡ་དང ྋགོང་ས་མཆོག་ལ་ཡང་གཅིག་ཕ་གི་དམའ་འབེབས་བཏང་ཡ་དང་དེ་འདྲ་གི་ལས་འགུལ་ཤུགས་ཆེན་པོ་བྱུང་བ་རེད་དེ་ག་དེ་ང་ཚོས་གཅིག་ཕ་གི་མཐའ་གཅིག་ཏུ་ཨ་ནི་ངོ་རྒོལ་ཡོད་མཐའ་གཅིག་ཏུ་ཨ་ནི་ཨ་ནི་གཅིག་ཕ་གི་དེ་ག་དེ་ང་ཚོས་འགྲིག་གི་ཡོད་མ་རེད་ང་ཚོས་དེ་ཞུ་གི་ཡོད། དེའི་ཐོག་ལ་ང་ཚོས་སྤྱིར་བཏང་ནས་ད་རྒྱུན་དུ་ང་ཚོ་གང་ག་ཨ་ནི་སྤྱི་ཚོགས་དྲ་ལམ་གི་ཐོག་ལ་གནས་ཚུལ

ཡིད་དབང་འཕྲོག་པ་དང་ད་ག་ན་ཞིག་གཅིག་ཕ་གི། དད་མོས། རང་དབང་མེད་པ་སྐྱེས་དགོས་ཡ་གི། ཨ་ནི་དེ་འདྲ་གི་གནས་ཚུལ་ཅིག་ཆགས། ཨ་ད་ག་ན་ཞིག་དྲ་ཐོག་ལ་ཡ། མི། གཅིག་ཕ་གི་ས་ཡ་ཁ་ཤས་ཀྱིས་གཟིགས་གནང་ཡོད་རེད། དེ་ག་དེ་ཡིན་ན་ཡང་ཞེ་དྲག་གི་ཨ་ནི་དགའ་མོས་ཆེན་པོ་བྱེད་ཡ་གི་གནས་ཚུལ་བྱུང་བ་ཡིན་ཙང་ད་དེ་ག་དེ་ད་ད་ཉེ་བའི་ཆར་ལ་ཡ ྋགོང་ས་ཆེན་པོ་མཆོག་ལ་མཚན་སྨད་ཞུ་མཁན་ད་དེ་འདྲ་གི་གནས་ཚུལ་དེ་ག་དེ་མ་ཅིག་ནུས་མེད་བཏང་ཡ་ལ་ཏན་ཏན་ཕན་ཐོགས་ཆེན་པོ་བྱུང་ཡོད་རེད་བསམ་དྲན་གྱི་ཡོད། རྒྱ་གར་གཞུང་གིས་ད་གོ་ལའི་ནང་པའི་ལྷན་ཚོགས་ཚོགས་ཆེན་ཐེངས་དང་པོ་དེ་རྒྱ་གར་རྒྱལ་ས་ལྡི་ལི་ལ་ཉིན་གཉིས་རིང་ཚོགས་ཡོད་པའི་ཀྱི་ད་ཀྱི་གནད་འགག་དང་དེ་ཀྱི་དམིགས་ཡུལ་དང་འབྲེལ་བའི་སྐོར་ལ་རྒྱལ་སྤྱིའི་ནང་བསྟན་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གཞོན་པ་དགའ་ལྡན་ཤར་རྩེའི་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་དང་གླེང་མོལ་བྱས་པ་ཡིན།